This program has come to you from the Voice of America. From Washington, you're listening to the latest news on the Voice of America. America kia so Washington ne Voice of America ri jing se rung dika yin དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་བོད་ཟླ་དང་པོ་ཚེས་ཉི་ཤུ་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་དགུ་རེད། ལས་རིམ་འདི་འགོ་གཙོ་ཞུ་མཁན་རྒྱལ་མཚན་ཚེ་རིང་ཡིན། དེ་རིང་གི་ང་ཚོའི་ལས་རིམ་གྱི་ནང། གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་གིས་བལ་ཡུལ་ནང། མང་ཚོགས་ལ།

སུམ་ཁྲི་བརྒྱ་མེད་སུམ་ཅུ་སོ་ལྔ་ཙམ་ལ་སྲོག་སྐྱོན་དང། བདུན་ཁྲི་བཞི་བརྒྱ་ལྔ་བཅུ་ང་བདུན་ཙམ་ལ་རྨས་སྐྱོན་ཕོག་ཡོད་རེད་ཅེས་བརྗོད་ཡོད་འདུག་ཡང་རྒྱལ་ཚོགས་ཀྱི་བཀོད་འདོམས་ཁང་གནས་ཡུལ་ཇི་ནི་ཝ་གི་ནང་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལས་ཁུངས་ཀྱི་དབུ་ཁྲིད་ཝེག་ཐར་ཐཱག་གིས། དམག་འཁྲུག་གི་ནང་ཨི་སི་རེལ་དང་ཧ་མ་སི་གཉིས་ཀས་དམག་དོན་ཉེས་བསགས་བྱས་ཡོད་རེད་ཅེས་གསུངས་ཡོད་འདུག། བོད་ཀྱི་གསར་འགྱུར་བརྒྱུད་ལམ་ཁག་གི་ནང་གནས་ཚུལ་ཐོན་པ་གཞིགས་ན་རྒྱ་ནག་གཞུང་གིས་ཉེ་བའི་ནང་ཁམས་སྡེ་དགེ་རྫོང་འབྲི་ཆུའི་འབབ་རྒྱུད་དུ་ཆུ་མཛོད་གློག་ཁང་འཛུགས་སྐྲུན་བྱེད་པའི་ཆེད་དགོན་པ་ཁག་བདུན་ཙམ་ཞིག་སྒོ་བརྒྱབ་བཅུག་པ་དང་ས་གནས་ཀྱི་བོད་མི་མང་པོ་གནས་སྤོ་དགོས་པའི་བཙན་བཀའ་བཏང་ནས་བཙན་བཀར་མི་བཟོད་པར་བོད་མི་ཁག་ཅིག་གིས་ས་གནས་གཞུང་གི་ལས་ཁུངས་ཀྱི་མདུན་འདུ་འཛོམས་ཀྱིས་ངོ་རྒོལ་བྱེད་དགོས་པ་བྱུང་སྟེ་བོད་མི་མང་པོ་འཛིན་བཟུང་བྱས་ཡོད་པ་བརྟེན་ནས་རྒྱ་ནག་གཞུང་གིས་སྡེ་དགེའི་ནང་ཆུ་མཛོད་གློག་ཁང་འཛུགས་སྐྲུན་གྱི་ཆེད་འཛུགས་སྐྲུན་གྱི་ལས་འཆར་གཉེར་བར་མཚམས་འཇོག་དང་བོད་མི་ས་གནས་ནས་ཕྱིར་འབུད་གནས་སྤོ་བྱེད་བཅུག་པ་མཚམས་འཇོག་བྱས། འཕྲལ་དུ་མཚམས་འཇོག་བྱེད་དགོས་པའི་ཐད་ལས་འགུལ་ཁག་བོད་མི་བཙན་བྱོལ་སྤྱི་ཚོགས་ཁག་གི་ནང་སྤེལ་བཞིན་ཡོད་པ་རེད། ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏུན་ནས Voice of America ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་ནས་རྒྱལ་མཚན་ཚེ་རིང་གིས་དེ་རིང་གི་འཛམ་གླིང་གསར་འགྱུར་སྙན་སྒྲོན་ཞུ་གི་ཡོད། ཨ་མི་རི་ཀའི་སྤྱི་དམངས་ཀྱི་གནས་ཚུལ་སྲུང་སྐྱོབ་ཀྱི་ཆེད། སྲིད་འཛིན་ཇོ་བྷའི་དྲན་མཆོག་གིས་དམིགས་བསལ་གྱི་ཁྲིམས་གཞི་ཞིག་ལ་བཀའ་རྒྱ་མཚན་རྟགས་བཀོད་གནང་ཡོད་འདུག་ཨ་རིའི་སྤྱི་དམངས་ཀྱི་འཕྲོད་བསྟེན་དང་དཔལ་འབྱོར་སོགས་ཀྱི་གནས་ཚུལ་རྐུ་འཁྱེར་བྱེད་མཁན་དུ་བྷའི་དྲན་གཞུང་སྲིད་འཛིན་སྐྱོང་ཁང་གི་དབུ་ཁྲིད་རྣམས་ཀྱིས་ངོས་འཛིན་གནང་ཡུལ་དེ་དག་གི་ནང་རྒྱ་ནག་དང་ཨུ་རུ་སུ། བྱང་ཀོ་རི་ཡ། ཁྱུ་བ། དེ་བཞིན་ཝེ་ནེ་ཛོ་ལ་བཅས་ཡོད་འདུག་ཨ་རིར་འགྲན་རྩོད་བྱེད་མཁན་ཚོས་འདི་འདྲའི་མི་སྒེར་གྱི་གནས་ཚུལ་དེ་རིགས་བེད་སྤྱོད་ཀྱིས་ཨ་མི་རི་ཀའི་དམག་མིའི་ནང་མི་ཐེ་བའི་སྤྱི་དམངས་ལ་འཇིགས་སྐུལ་ཉེན་ཚབས་བཟོ་སྲིད་པ་ཞིག་ཏུ་དཔྱད་ཞིབ་པ་ཁག་གིས་ངོས་འཛིན་བྱས་ཡོད་པ་རེད། རྒྱ་ནག་གིས་རིང་མིན་ཧོང་ཀོང་གི་ནང་ལག་བསྟར་བྱ་རྒྱུའི་ཁྲིམས་གཞིར་དབྱིན་ཇིའི་ཕྱི་སྲིད་བློན་ཆེན་དེ་བིད་ཁེ་མེ་རོན་དང་ཕྱི་རྒྱལ་རྒྱལ་ཁབ་ཀྱི་དབུ་ཁྲིད་ཚོས་ཁྲིམས་གཞི་དེ་ནི་ཧོང་ཀོང་གི་མི་མང་རྣམས་ཀྱི་ངོས་ནས་བརྗོད་ན་གསར་འགྱུར་ཧ་ཅང་གི་སྡུག་པོ་ཞིག་ཏུ་འགྱུར་རྒྱུ་རེད་ཅེས་གསུངས་པར། རྒྱ་ནག་གཞུང་གིས་སྐྱོན་བརྗོད་བྱས་ནས་ཁྲིམས་གཞིའི་དོན་ཚན་ཉི་ཤུ་རྩ་གསུམ་ཞེས་པ་དེ་ནི་ཁྲིམས་འགལ་གྱི་བྱ་སྤྱོད་སྤེལ་ན་རྒྱལ་ཚོང་དང་གསང་མྱུལ་ཕྱི་རྒྱལ་གྱི་ཕྱི་རྒྱལ་གྱི་རྒྱལ་ནང་གི་གསང་བའི་གནས་ཚུལ་རྐུ་འཁྱེར་བྱེད་མཁན་བདེ་འཇགས་ལ་གནོད་སྐྱོན་གཏོང་མཁན།

མི་བསད་དང་གཞན་གྱི་ཉེས་བསགས་བྱས་པའི་ནག་ཉེས་འཕོག་མཁན་མི་སྣ། མི་མང་འདུ་འཛོམས་ཀྱི་མདུན་སྲོག་ཐོག་གི་བྱ་སྤྱོད་ལག་བསྟར་བྱེད་པ་དེ་བཞིན་མཚམས་འཇོག་བྱེད་དགོས་པ་ཞིག་ཡིན་པའི་འབོད་སྐུལ་ཞུས་ཡོད་འདུག་རྒྱལ་ཚོགས་ཀྱི་སྐྱོན་བརྗོད་དེ་ནི་ཏཱ་ལི་བན་གྱི་དབང་འཛིན་པ་ཚོས་བདུན་ཕྲག་སྔོན་མ། མི་གསུམ་ཙམ་ཞིག་ཨབ་གྷན་གྱི་ལུས་རྩལ་ཐང་གི་ནང། མི་མང་བརྒྱ་ཕྲག་མང་པོ་འདུ་འཛོམས་ཀྱི་མདུན་མེ་མདའ་བརྒྱབ་ནས་སྲོག་ཐོག་ཏུ་བཏང་བ་བྱུང་རྗེས་སུ་སྐྱོན་བརྗོད་དེ་བཞིན་བྱུང་ཡོད་འདུག་ཉེ་བའི་ནང་རྒྱ་གར་གཞུང་གིས་རྒྱ་གར་གྱི་གྲོང་གསེབ་ཁག་གི་ཁྱིམ་ཚང་ས་ཡ་མང་པོའི་ནང་ཆུ་ཁ་ལོ་བཙུགས་ཡོད་པ་དང་འཐུང་ཆུ་དཀོན་པའི་རྒྱ་གར་གྱི་གྲོང་གསེབ་ས་ཁུལ་ཁག་གི་ངོས་ནས་བརྗོད་ན། འདི་འདྲའི་ཁྱིམ་ཚང་གི་ནང་ཆུ་ཁ་ལོ་བཙུགས་པ་དེ་ནི། ཉིན་རེའི་མི་ཚེའི་འཚོ་བའི་ནང་ཕན་ཐོགས་ཧ་ཅང་གི་ཆེན་པོ་ཞིག་ཏུ་འགྱུར་བཞིན་ཡོད་འདུག། ཨ་མེ་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས Voice of America ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་ནས་ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་ཡིན། སྐྱབས་རྗེ་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་གིས་བལ་ཡུལ་གྱི་སྐྱིད་གྲོང་བསམ་གཏན་གླིང་དགོན་པའི་ནང་དད་ལྡན་སེར་སྐྱ་མང་ཚོགས་ལ་རྒྱལ་བའི་ཚེ་དབང་རྒྱལ་བ་ཚེ་དཔག་མེད་ཀྱི་བཀའ་དབང་སྩལ་གནང་ཡོད་པའི་སྐོར་གྱི་གནས་ཚུལ་ཞིག་ས་གནས་ནས་གསར་འགོད་པ་ཀུན་བཟང་བསྟན་འཛིན་ལགས་ཕེབས་ཟིན་གྱི་རེད། ཀུན་བཟང་བསྟན་འཛིན་ལགས་ཕེབས་ཟིན་གྱི་རེད། ཕྱི་ཚེས་ཉེར་དགུ་ཉིན་གྱི་ཞོགས་པར་འདི་ག་བལ་ཡུལ་མཆོད་རྟེན་ཆེན་མོ་བྱ་རུང་ཁ་ཤོར་གྱི་མཐའ་རུ་རྟེན་གཞི་བྱས་པའི་སྐྱིད་གྲོང་བསམ་གཏན་གླིང་དགོན་པའི་ནང། དད་ལྡན་སྐྱ་སེར་མི་མང་སྟོང་ཕྲག་ཁ་ཤས་བརྒལ་བ་འཛོམས་སར། སྐྱབས་རྗེ་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་གིས། རྒྱལ་བ་ཚེ་དཔག་མེད་ཀྱི་ཚེ་དབང་གནང་བའི་སྐབས་སུ་གསུངས་དོན། བོད་ནང་ལ་མི་དུང་ཕྱུར་སྲོག་ཤོར་ནས་པའི་སྐུ་མདུན་བཀའ་སློབ་མ་ཐོབ་པ་བྱས་ནས་གལ་ཆེན་པོ་ཆེ་ངོས་འཛིན་ཞུ་གི་ཡོད་རེད་པ། ང་ཚོ་འདིར་ཡོང་མཁན་ཚོས་དེ་འདྲའི་ཞུ་མ་ཐུབ་པས། ཨ་ནི། ཞེ་དྲག་གི་ཐབས་སྐྱོ་པོ་དང།

ཡང་གཅིག་ལྟ་བ་དང་ལངས་ཕྱོགས་མང་དྲགས་ཞི་བ་ཆོས་འདི་འདྲས་མ་རེད། རེད་པ། སངས་རྒྱས་ཀྱི་ཆོས་ཀྱི་རྗེས་འཇུག་གཅིག་རེད་འཚེ་མེད་ཞི་བའི་ལྟ་བ་ངོས་ལེན་མཁན་གཅིག་རེད། དྲང་བདེན་དང། ཨ་ནི། པའི། རེད་པ་འཚེ་བ་མེད་པའི་ལྟ་བ་ལ་ཡང་ཡིད་ཆེས་ཡོད་དེ་བ། རེད་པ། ཚང་མ་བློ་བདེ་ཨ་ནི། པའི། ཅིག་རེད་ཁ་གསོ་བ་རེད་ད། བོད་མི་རིགས། མི་རིགས་གཅིག་རེད་རིག་གཞུང་གཅིག་རེད་ཆོས་གཅིག་རེད། ཁོང་གིས་གསུངས་དོན་ནི་སྤྱིར་ན་ཚེ་དབང་ཞུ་བའི་སྐབས་སུ། གང་ཟག་སྒེར་གྱི་རྒྱུ་ནོར་ལོངས་སྤྱོད་འཕེལ་བ་དང། གཏམ་སྙན་གྲགས་ཀྱི་ཆེད་དུ་དབང་ཞུས་པ་ཡིན་ན་ཕན་ཐོགས་ཡོད་རྒྱུ་མ་རེད་ལ། གཙོ་བོ་དེ་རང་རྒྱུད་ལ་བྱང་ཆུབ་ཀྱི་སེམས་དང། བྱམས་སྙིང་རྗེ་སྐྱེ་ཡ་དེ་གལ་ཆེན་པོ་རེད། དེ་ལྟར་མ་བྱུང་ནའང་ངེས་འབྱུང་གི་བསམ་པ་དང། ཡང་ན་སྐྱབས་འགྲོ་གི་བསམ་པ་ཡོད་པའི་སྒོ་ནས་གསན་དགོས་པ་དེ་ཧ་ཅང་གལ་ཆེན་པོ་རེད་ཅེས་དང།

ལྟ་བ་དང་ལངས་ཕྱོགས་ཁ་ཁ་གང་ཡང་ཡོད་པ་མ་རེད། ང་ཚོ་ཚང་མ་སངས་རྒྱས་ཆོས་ཀྱི་རྗེས་འཇུག་གཅིག་རེད་ལ། འཚེ་མེད་ཞི་བའི་ལྟ་བ་ངོས་ལེན་མཁན་ཡང་གཅིག་རེད། དྲང་བདེན་དང་འཚེ་བ་མེད་པའི་ལྟ་བ་ལ་ཡིད་ཆེས་ཡོད་པ་གཅིག་པ་རེད་ལ། མི་རིགས་གཅིག་དང་རིག་གཞུང་གཅིག་རེད། དེར་བརྟེན་ཚང་མས་རྒྱལ་བའི་བཀའ་བཞིན་དུ་བསྒྲུབ་པ་ཡིན་ན། གཞིས་ལུས་བོད་མི་ཚོར་སེམས་ཤུགས་འཕེལ་ཡ་ཡོད་པ་དང། བོད་སྤྱི་བའི་རྩ་དོན་ལ་ཡང་དེ་ཕན་ཐོགས་ཀྱི་རེད་ལ། དེ་བས་ཚང་མས་ཐུགས་ཁུར་ཆེ་བཞེས་ཀྱི་སྒོ་ནས་རྒྱལ་བའི་བཀའ་དགོངས་ལྟར་བསྒྲུབ་དགོས་སྐོར་སོགས་གསུངས་སོང། དེ་དང་ཆབས་ཅིག་བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཚོགས་པའི་ཚོགས་གཙོ་ཨཱ་ཅཱ་ར་བསྟན་འཛིན་ལགས་ཀྱིས་གསུངས་དོན། དེ་རིང་འདི་ག་སྐྱིད་རོང་བསམ་གཏན་གླིང་དགོན་དུ་བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཚོགས་པ་ནས་ཇི་ལྟར་གསོལ་བ་ཕུར་ཚུགས་སུ་བཏབ་པ་བཞིན་སྐྱབས་རྗེ་ཡོངས་འཛིན་གླིང་རིན་པོ་ཆེ་མཆོག་གི་ཞལ་སྔ་ནས་ཁ་སང་དང་ཁེ་ཉིན་ཀ་རྒྱལ་སྲས་ཐོགས་མེད་བཟང་པོས་མཛད་པའི་རྒྱལ་སྲས་ལག་ལེན་སོ་བདུན་མའི་བཀའ་ཁྲིད་ཉིན་གཉིས་དང་དེ་རིང་རྒྱལ་བ་ཚེ་དཔག་མེད་ཀྱི་སྒོ་ནས་ཉིན་གཅིག་ཚེ་དབང་དེ་མི་མང་ལ་གནང་དང་གནང་བཞིན་པ་རེད། དེ་རིང་ང་རང་ཚོ་མཉམ་ཞུགས་གནང་མཁན་དེ་ང་རང་ཚོ་སྨོན་ལམ་ཚོགས་པའི་གི་ཁྱབ་ཁོངས་དགོན་སྡེ་ཁག་བཅུ་ཡི་མཁན་བླ་རྣམ་པ་དང། དགེ་འདུན་པ་སྟོང་ཕྲག་གཉིས་འདིར་ཕེབས་ཤག།

བཀའ་དྲིན་ཆེ་ཞུ་ཡས་དང་མི་མང་ཚོའི་ངོས་ནས་རིན་པོ་ཆེ་འདིར་ཕེབས་པར་མཉམ་དུ་དོ་སྣང་རོགས་ཆེན་པོ་རེ་བྱེད་ནས་བཅོ་ལྔ་མཆོད་པའི་ཉིན་མོ་འདི་མི་མང་ཁྲི་ཚོ་བརྒལ་བ་འདིར་མཇལ་ཁ་ཆེད་ཕེབས་སོང་དེ་མ་ཡིན་པའི་གི་སྨོན་ལམ་གྲུབ་ཚར་ནས་ང་རང་བསམ་གཏན་གླིང་དགོན་པ་ལ་ཉིན་མ་གསུམ་གྱི་བཞུགས་ཞག་རིང་ལ་མི་མང་མང་པོ་ཞིག་གཏོར་ནས་མཇལ་ཁ་བཅར་དང་བཅར་བཞིན་པ་དང་གསར་འགོད་པ་ཚོའི་ངོས་ནས་ད་ལན་དོ་སྣང་ཞེ་དྲག་གནང་སོང་འདི་ལ་ཡང་ཐུགས་རྗེ་ཆེ་ཞུ་ཡས་ཡིན།

ལོ་ལོན་རྒན་རྒོན་རྣམས་ཡར་མར་ཕེབས་སྐྱེལ་སོགས་ལ་རོགས་རམ་མཐུན་འགྱུར་སོགས་གནང་ཡོད་པ་རེད། ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་ཀུན་བཟང་བསྟན་འཛིན་ཡིན། ཨ་མེ་རི་ཁའི་རྒྱལ་ས་ཝ་ཤིང་ཏོན་ནས Voice of America ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་ཡིན། ཉེ་དུས་རྒྱ་ནག་གཞུང་གིས་ཁམས་སྡེ་དགེའི་ནང།

སྐད་གྲགས་ཅན་གྱི་ཨ་མི་རི་ཀའི་རང་དབང་ཁང་པ་དང་རང་དབང་དྲིལ་བུ་ཡོད་སའི་མདུན་དུ་མི་མང་འདུ་འཛོམས་ཀྱིས་རྒྱ་ནག་གཞུང་གིས་ཁམས་སྡེ་དགེ་རྫོང་ནང་ཆུ་ཤུགས་གློག་ཁང་འཛུགས་སྐྲུན་དང་ས་གནས་བོད་མི་མང་པོ་གནས་སྤོའི་བཙན་བཀའ་བཏང་བ་དང། བོད་མི་མང་པོ་འཛིན་བཟུང་དང་ཉེས་རྡུང་གི་བྱ་སྤྱོད་ལག་བསྟར་བྱེད་བཞིན་ཡོད་པ་འཕྲལ་དུ་མཚམས་འཇོག་དགོས་པའི

སྐུ་ཞབས་ཚེ་རིང་འགྱུར་མེད་ལགས་ཀྱིས་རིང་མིན་སྤྱི་ཟླ་གསུམ་པའི་ཚེས་བཅུ་དེ་བོད་མིའི་རང་དབང་སྒེར་ལངས་ཉིན་མོ་དང་དེ་བཞིན་ཨ་རི་གཞུང་ལ་བོད་དོན་ཞུ་གཏུག་ལས་འགུལ་སྤེལ་བའི་དུས་ཚོད་རན་ལ་ཉེ་བར་སླེབས་ཡོད་པར་བརྟེན་ནས་བོད་མི་གང་མང་འདུ་འཛོམས་ཀྱིས་ལས་འགུལ་སྤེལ་རྒྱུ་དེ་ནི་གལ་གནད་ཧ་ཅང་གི་ཆེན་པོ་ཞིག་ཏུ་ང་ཚོས་ངོས་འཛིན་བྱེད་ཀྱི་ཡོད།

རྒྱ་ནག་གཞུང་གིས་ཉེ་བའི་ནང་སྡེ་དགེ་རྫོང་ཁོངས་འབྲི་ཆུའི་འབབ་རྒྱུད་དུ་ཆུ་མཛོད་གློག་ཁང་འཛུགས་སྐྲུན་བྱ་རྒྱུའི་ཆེད་ས་གནས་བོད་མི་མང་པོ་གནས་སྤོ་དགོས་པའི་བཙན་བཀའ་བཏང་ནས་བོད་མི་ཁག་ཅིག་གིས་ས་གནས་རྒྱ་ནག་གཞུང་གི་ལས་ཁུངས་ཀྱི་མདུན་འདུ་འཛོམས་བྱས་ནས་རྒྱ་གཞུང་གི་བཙན་བཀར་ངོ་རྒོལ་བྱེད་དགོས་པ་བྱུང་ཡོད་པ་དང་ཡང་གནས་ཚུལ་ཐོན་པར་གཞིགས་ན་ངོ་རྒོལ་ལ་བརྟེན་ནས་བོད་མི་མང་པོ་ཞིག་འཛིན་བཟུང་བྱས་ཡོད་པ་དང་རྒྱ་ནག་གཞུང་གིས་སྡེ་དགེའི་ནང་ཆུ་གློག་གློག་ཁང་འཛུགས་སྐྲུན་གྱི་ཆེད་ཆུ་མཛོད་རྒྱག་པ་དང་ས་གནས་བོད་མིའི་བཙན་དབང་གི་ཐོག་ནས་གནས་སྤོའི་བྱ་སྤྱོད་དེ་བཞིན་འཕྲལ་དུ་མཚམས་འཇོག་དགོས་རྒྱུ་དང་དེ་བཞིན། སྡེ་དགེ་ཁུལ་གྱི་བོད་མི་རྣམས་ལ་གདུང་སེམས་མཉམ་སྐྱེད་ཀྱི་ཆེད་རེས་གཟའ་པ་སངས་ཀྱི་དགོང་དྲོ་ཆུ་ཚོད་དྲུག་པར་རྒྱལ་ས་ཝ་ཤིན་ཏོན་ཁུལ་གྱི་བོད་རིགས་གཞོན་ནུ་ལྷན་ཚོགས་ཀྱིས་ཕོ་བྲང་དཀར་པོའི་མདུན་མར་མེའི་ངོ་རྒོལ་ལས་འགུལ་ཞིག་ཀྱང་སྤེལ་རྒྱུ་ཡིན་འདུག་གོང་ཞུས་ཀྱི་གནས་ཚུལ་དེ་བཞིན་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་རྒན་དར་ཚེ་རིང་ཡིན།

མུ་མཐུད་ནས་གནས་ཡོད་པ་དང་འོན་ཀྱང། ཡུལ་ཁག་མང་ཆེ་བའི་ནང་འོས་བསྡུ་བྱེད་པའི་སྐབས་དེའི་ཡིད་འགུག་པའི་ནུས་པ་དེ་བཞིན་དམའ་རུ་འགྲོ་གི་ཡོད་པ་མང་ཚོགས་ཀྱི་བསམ་ཚུལ་བསྡུ་ལེན་བྱས་པ་ནས་ཤེས་རྟོགས་བྱུང་ཡོད་པའི་སྐོར་གྱི་གནས་ཚུལ་ཞིག་ནང་པ་བསྟན་འཛིན་ལགས་སྙན་ཞུ་གནང་གི་རེད། སྐུ་ཚབ་འཐུས་མིའི་དམངས་གཙོའི་ལམ་ལུགས་དེ་འཛམ་གླིང་རྒྱ་ཁྱབ་ནང་འཛིན་སྐྱོང་གི་ལམ་ལུགས་དགའ་མོས་ཤིག་ལ་མུ་མཐུད་གནས་ཡོད་པ་དང། འོན་ཀྱང་ཡུལ་ཁག་མང་ཆེ་བའི་ནང་འོས་བསྡུ་བྱེད་པའི་སྐབས་དེའི་ཡིད་འགུག་པའི་ནུས་པ་དམའ་རུ་འགྲོ་གི་ཡོད་པ་དམངས་གཙོའི་ལམ་ལུགས་ལྡན་པའི་རྒྱལ་ཁབ་ཉི་ཤུ་རྩ་བཞིའི་ནང་པིའུ་ཉམས་ཞིབ་ལྟེ་གནས་ཁང་གིས་མང་ཚོགས་ཀྱི་བསམ་ཚུལ་བསྡུ་ལེན་གནང་བའི་བརྒྱུད་ཤེས་རྟོགས་བྱུང་ཡོད་པའི་སྙན་ཐོ་རེས་གཟའ་ལྷག་པའི་ཉིན་འགྲེམས་པའི་ནང་དུ། རྒྱལ་ཁབ་ཉི་ཤུ་རྩ་བཞིའི་རྒྱ་ཁྱབ་ནང་བསམ་ཚུལ་བསྡུ་ལེན་བྱེད་པའི་བརྒྱ་ཆ་བདུན་ཅུ་དོན་བདུན་གྱིས་སྐུ་ཚབ་འཐུས་མིའི་དམངས་གཙོའི་ལམ་ལུགས་དེ་གདམ་ག་གཞན་གང་ཞིག་ལས་གཞུང་གི་ལམ་ལུགས་ཡག་པོ་ཞིག་ཡིན་པ་བརྗོད་ཡོད་པ་དང་མང་ཚོགས་ཀྱི་བསམ་ཤོག་བསྡུ་མཁན་བརྒྱ་ཆ་ལྔ་བཅུ་ང་དགུ་ཡིས་ཁོང་ཚོའི་རྒྱལ་ཁབ་ནང་དམངས་གཙོའི་ལམ་ལུགས་བཀོལ་སྤྱོད་སྐོར་འདོད་བློ་ཁེངས་ཀྱི་མེད་པ་བརྗོད་འདུག། ཕྱི་ལོ་ཉིས་སྟོང་བཅུ་བདུན་ནས་བཟུང་གྲངས་ཐོ་ཐོབ་སོན་ཡོད་པའི་རྒྱལ་ཁབ་ཉི་ཤུ་རྩ་གཉིས་ནང་གོང་ཞུས་ཉམས་ཞིབ་ལྟེ་གནས་ཁང་གིས་དམངས་གཙོའི་སྐོར་སྐད་ཆ་དྲིས་པའི་སྐབས་དམངས་གཙོའི་ལམ་ལུགས་ཧ་ཅང་ཡག་པོ་ཡིན་པ་བརྗོད་པ་དེ་ཕྱེད་ཀ་ཙམ་ལ་ཆག་ཡོད་པ་རེད་འདུག་དེ་ཡང་པིའུ་ཉམས་ཞིབ་ལྟེ་གནས་ཁང་གི་གོ་ལའི་བསམ་ཚུལ་སྡེ་ཚན་གྱི་འཛིན་སྐྱོང་ངེས་སྟོན་པ Richard Wike གིས་མི་ཚོས་སྐུ་ཚབ་འཐུས་མིའི་དམངས་གཙོའི་ལམ་ལུགས་ལ་དགའ་མོས་བྱེད་ཀྱི་ཡོད་པ་དང་འོན་ཀྱང་དེའི་བྱེད་སྒོ་སྐོར་མི་ཚོས་རྣམ་པ་འདྲ་མིན་གྱི་སུན་པོ་ཚོར་གྱི་ཡོད་པའི་སྐོར་གསུང་བ་དང་ཆབས་ཅིག་མང་ཚོགས་དང་ཁོང་ཚོའི་སྐུ་ཚབ་འཐུས་མིའི་བར་དངོས་སུ་འབྲེལ་མཐུད་མེད་པའི་སྐོར Richard Wike གིས་འགྲེལ་བརྗོད་གནང་འདུག་དམངས་གཙོའི་ལམ་ལུགས་ལྡན་པའི་རྒྱལ་ཁབ་ཉི་ཤུ་རྩ་བཞིའི་རྒྱ་ཁྱབ་ནང་བསམ་ཚུལ་བརྗོད་མཁན་བརྒྱ་ཆ་བདུན་ཅུ་དོན་བཞི་ཡིས་འོས་འདེམས་བྱས་པའི་དཔོན་རིགས་ཚོས་མི་ཚོས་ཁོང་རྣམས་ནས་གང་ཞིག་བསམ་བློ་བཏང་དགོས་པའི་སྐོར་དོ་སྣང་གནང་གི་མེད་པའི་ཡིད་ཆེས་བྱེད་ཀྱི་ཡོད་པ་དང་རྒྱལ་ཁབ་ཀྱི་འགོ་ཁྲིད་ཉི་ཤུ་རྩ་བཞིའི་ནང་ནས་བཅུ་ལ་མ་གཏོགས་མང་ཚོགས་ནང་ཕྱེད་ཀའམ་དེ་ལས་མང་བའི་དགའ་མོས་བྱེད་ཀྱི་མེད་པ་རེད་འདུག། འོན་ཀྱང་གདམ་ག་གཞན་མ་དེ་ཚོ་དེ་བས་ཇེ་སྡུག་ཡོད་པར་མཐོང་བ་དང་ཕྱོགས་འགལ་ཚོགས་པའི་འགོ་ཁྲིད་དྲུག་ལ་མ་གཏོགས་དགའ་མོས་ཀྱི་རྒྱབ་སྐྱོར་ཐོབ་མེད་པ་དང་མང་ཚོགས་ཀྱི་བསམ་ཚུལ་བརྒྱ་ཆ་བཞི་བཅུ་ཞེ་གཉིས་ཡིས་ཁོང་ཚོའི་རྒྱལ་ཁབ་ནང་ཆབ་སྲིད་ཚོགས་པ་སུ་ཞིག་གིས་ཁོང་ཚོའི་བསམ་ཚུལ་ངོ་ཚབ་གནང་གི་མེད་པར་བརྗོད་འདུག་མང་ཚོགས་ཀྱི་བསམ་ཚུལ་བསྡུ་ལེན་དེ་འཛམ་གླིང་གི་དམངས་གཙོའི་ལམ་ལུགས་ལྡན་པའི་རྒྱལ་ཁབ་ལྔ་བཅུ་ལྷག་གིས་འོས་བསྡུ་བྱ་རྒྱུའི་གྲ་སྒྲིག་བྱེད་པའི་སྐབས་བྱུང་ཡོད་པ་དང་དེ་ནི་འཛམ་གླིང་གི་མི་འབོར་ཕྱེད་ཀ་ལྷག་མཚོན་གྱི་ཡོད་པ་རེད། དེའི་ནང་ད་ལོའི་དཔྱིད་ཀ་རྒྱ་གར་གྱི་འོས་བསྡུ་དང་ཕྱི་ཟླ་དྲུག་པའི་ནང་ཡུ་རོབ་མཉམ་འབྲེལ་རྒྱ་ཁྱབ་ནང་འོས་བསྡུ་རིམ་པ་ཁག་དེ་བཞིན་ཕྱི་ཟླ་བཅུ་གཅིག་ནང་ཨ་མི་རི་ཀ་ནང་སྲིད་འཛིན་གྱི་འོས་བསྡུ་བྱ་རྒྱུ་ཡིན་པ་རེད། ཆེས་དབང་རྩོད་མང་བའི་ལམ་ལུགས་ཀྱི་སྲིད་གཞུང་ལ་རྒྱབ་སྐྱོར་བྱེད་མང་དུ་འགྲོ་བའི་སྐབས་འོས་བསྡུ་དེ་འབྱུང་བཞིན་ཡོད་པ་དང་ཕིའུ་ཉམས་ཞིབ་ལྟེ་གནས་ཁང་གི་བསམ་ཚུལ་བསྡུ་ལེན་གནང་བའི་རྒྱལ་ཁབ་བརྒྱད་ཀྱི་ནང་ཁྲིམས་ཁང་དང་ཁྲིམས་བཟོ་ལྷན་ཚོགས་ཀྱིས་ཐེ་བྱུས་མེད་པར་ཐག་གཅོད་གནང་ཐུབ་མཁན་གྱི་ནུས་ཤུགས་ལྡན་པའི་འགོ་ཁྲིད་ལ་རྒྱབ་སྐྱོར་དེ་ཕྱི་ལོ་ཉིས་སྟོང་བཅུ་བདུན་ནས་བཟུང་ཤུགས་ཆེ་རུ་ཕྱིན་ཡོད་པ་རེད་འདུག། རྒྱ་གར་གྱི་མང་མོས་ཅན་གྱི་སྲིད་བློན Narendra Modi དང་ཁོང་གི་ཧིན་རྡུ་རྒྱལ་ཞེན་ཆབ་སྲིད་ཚོགས་པས་ཆོས་ལུགས་རིས་མེད་ཀྱི་རྒྱུན་སྲོལ་དང་ཡུལ་གྱི་དམངས་གཙོའི་ལམ་ལུགས་ཞན་དུ་གཏང་གི་ཡོད་པ་སྐྱོན་བརྗོད་བྱས་ཡོད་པ་དང་འོན་ཀྱང་ཡུལ་ནང་གནས་སྡོད་པ་ཚོའི་བསམ་ཚུལ་བསྡུ་ལེན་སྐབས་དམངས་གཙོའི་ལམ་ལུགས་ལ་ཚད་མཐོ་བོའི་འདོད་བློ་ཁེངས་ཀྱི་ཡོད་པ་གསལ་སྟོན་བྱུང་འདུག་མང་ཚོགས་ཀྱི་བསམ་ཚུལ་བསྡུ་ལེན་བྱེད་པའི་ཡུལ་རྒྱ་ཁྱབ་ནང་བརྒྱ་ཆ་བཞི་བཅུ་ཞེ་དྲུག་ཡིས་ལོ་ན་གཞོན་པ་མང་བར་ལས་ཁུངས་ཆེད་འོས་འདེམས་བྱས་པ་ཡིན་ན་ཆབ་སྲིད་ནང་ཡར་རྒྱས་འགྲོ་རྒྱུ་ཡིན་པ་ཡིད་ཆེས་གནང་གི་ཡོད་པ་དང། ཡིན་ནའང་ཨ་མི་རི་ཀ་ནང་དེ་ནི་ཉི་ཧོང་རྗེས་དམའ་ཤོས་གཉིས་པ་བརྒྱ་ཆ་སུམ་ཅུ་སོ་བརྒྱད་ཡིན་པ་རེད་འདུག་དེ་བཞིན་ཨ་མི་རི་ཀ་ནང་གནད་དོན་འདིའི་ཐོག་བསམ་ཚུལ་མི་མཐུན་པའི་བར་ཁྱད་ཆེ་ཤོས་བྱུང་བ་དང་གུ་ཡངས་སྟངས་འཛིན་པ་བཅུའི་ནང་ནས་བདུན་གྱིས་ལོ་ན་གཞོན་པའི་འགོ་ཁྲིད་ཚོས་གནས་སྟངས་ལ་ཡར་རྒྱས་གཏོང་རྒྱུ་ཡིན་པ་བརྗོད་ཀྱི་ཡོད་པ་དང་རྙིང་ཞེན་སྟངས་འཛིན་པ་བཅུའི་ནང་ནས་གཉིས་གཅིག་པུས་དེར་མོས་མཐུན་གནང་འདུག།

བདེ་ཆེན་རྒྱ་མཚོ་ལགས་བར་བདེ་ཆེན་རྒྱ་མཚོ་ལགས་སྙན་ཞུ་གནང་གི་རེད། ཨ་རིའི་མཉམ་འབྲེལ་གསར་ཁང་གིས་གནས་ཚུལ་སྤེལ་བའི་ནང་གསལ་སྟོན་བྱས་དོན་སྐྱོན་བརྗོད་བྱེད་མཁན་མི་སྣས་ཁྲིམས་གཞི་གསར་པ་དོན་ཚན་ཉི་ཤུ་རྩ་གསུམ་གཏན་འཁེལ་བྱས་པ་དེའི་ཐོག་ནས་ཧོང་ཀོང་གི་ཁྲིམས་འཛིན་ལམ་ལུགས་དེ་རྒྱ་ནག་སྐམ་ས་དང་ཧ་ཅང་འདྲ་ཤུགས་ཆེ་རུ་འགྲོ་བཞིན་ཡོད་པའི་གསལ་སྟོན་བྱེད་ཀྱི་ཡོད་པ་རེད་ཁེ་ལས་དང་གསར་འགོད་པས་རྒྱལ་ཁབ་ཀྱི་གསང་བའི། ཁྱོན་ཡོངས་ཀྱི་གོ་དོན་དེ་ཁོ་ཚོའི་རྒྱུན་ལྡན་གྱི་ལས་དོན་གྱི་མདུན་དུ་ཁྲིམས་ལུགས་ཀྱི་ཉེན་ཁ་འདི་ཡོད་པར་བློ་འཚབ་བྱེད་ཀྱི་ཡོད་པ་རེད། དེར་བརྟེན་ཧོང་ཀོང་སྲིད་གཞུང་གིས་དག་འབུད་བྱས་དོན་ཁྲིམས་གཞི་གསར་པ་གསར་འཛུགས་བྱེད་ཡ་དེ་ནི་ལྷག་བསམ་མེད་པའི་སྤྱི་འབངས་ཉུང་ཤས་ཤིག་ལ་མ་གཏོགས་ཤུགས་རྐྱེན་ཐེབས་རྒྱུ་མིན་པ་བཤད་ཀྱི་ཡོད་པ་རེད། སྤྱི་ལོ་ཉིས་སྟོང་བཅུ་མེད་གཉིས་ལོ་ནས་སྤྱི་ལོ་ཉིས་སྟོང་བཅུ་མེད་གསུམ་ལོར་རྒྱལ་ཁབ་བདེ་འཇགས་ཁྲིམས་གཞི་གསར་འཛུགས་བྱས་པའི་ཁྲིམས་ཟིན་དོན་ཚན་ཉི་ཤུ་རྩ་གསུམ་གསར་འཛུགས་བྱས་པའི་བརྒྱུད་རིམ་ནང་ཧོང་ཀོང་ལ་ཧ་ཅང་ཆེ་བའི་རྩོད་གཞི་བྱུང་ནས་སྐབས་དེའི་ཟླ་བ་བདུན་པའི་ཚེས་གཅིག་ཉིན་ཧོང་ཀོང་གི་མང་ཚོགས་ཁྲི་ལྔ་བཅུ་ཡིས་གཞི་རྒྱ་ཆེ་བའི་རྔམ་སྟོན་ལས་འགུལ་སྤེལ་བ་དེས་རྒྱ་ནག་དམར་ཤོག་ལ་ཉེ་བའི་ནང་ཁུལ་ལ་ཆ་ཤས་ཁ་བྲལ་ལ་གྱུར་ཡོད་པ་རེད། སྤྱི་ལོ་ཉིས་སྟོང་ཉི་ཤུ་ལོའི་ཟླ་བ་དྲུག་པའི་ཟླ་མཇུག་ལ་པེ་ཅིན་གྱིས་བཙན་དབང་གིས་རྒྱལ་ཁབ་བདེ་འཇགས་ཁྲིམས་གཞི་ལག་བསྟར་བྱས་པའི་རྗེས་ལ་ཧོང་ཀོང་གི་དམངས་གཙོ་ངོ་རྒོལ་ཕྱོགས་ཁག་གིས་གཞུང་ལ་སྐྱོན་བརྗོད་བྱེད་པའི་སྐད་སྒྲ་མེད་པར་བཟོས་ནས་ཧོང་ཀོང་གྲོས་ཚོགས་དེ་པེ་ཅིན་ལ་ཉེ་བའི་ཕྱོགས་གཏོགས་ཀྱིས་བཀག་སྡོམ་བྱས་ཡོད་པ་རེད་དེ་ནས་པེ་ཅིན་དང་ཧོང་ཀོང་སྲིད་གཞུང་གི་ཚབ་བྱས་ཧོང་ཀོང་གྲོས་ཚོགས་ཀྱིས་བདེ་བླག་ངང་ནས་རྒྱལ་ཁབ་བདེ་འཇགས་ཁྲིམས་གཞིའི་དོན་ཚན་ཉི་ཤུ་རྩ་གསུམ་གཏན་འཁེལ་བྱས་ཡོད་པ་རེད། ཧོང་ཀོང་ལ་རྒྱལ་ཁབ་བདེ་འཇགས་ཁྲིམས་གཞི་ལག་བསྟར་བྱས་པའི་རྗེས་ལ་ཧོང་ཀོང་གི་གཙོ་བོའི་ཆབ་སྲིད་ལས་འགུལ་སྤེལ་མཁན་བཙོན་འཇུག་དང་ཡང་ན་ཧོང་ཀོང་ནས་ཁ་བྲལ་ནས་ཕྱི་རྒྱལ་ལ་འགྲོ་དགོས་བྱུང་ཡོད་པ་རེད། ཧོང་ཀོང་གི་ཨེར་པོ་ཉིན་རེའི་གསར་ཁང་སོགས་དམངས་གཙོའི་གསར་ཁང་མང་པོ་སྒོ་བརྒྱབ་ཏུ་བཅུག་པ་སོགས་བྱས་སྟབས་གཞི་རྒྱ་ཆེ་བའི་ངམ་སྟོན་ལས་འགུལ་ཐོན་ཡོད་ཀྱང་ཡིན་ནའང་གཞུང་གི་དྲག་གནོན་ལ་བརྟེན་ནས་ངམ་སྟོན་ལས་འགུལ་ཡང་ཧ་ལམ་མེད་པར་ཆགས་པ་རེད་གནས་ཚུལ་སྤེལ་བའི་ནང་བཤད་པར་རྒྱལ་ཁབ་བདེ་འཇགས་ཁྲིམས་ཆད་ལག་བསྟར་བྱེད་པའི་དམིགས་ཡུལ་གཙོ་བོ་ནི་ཆབ་སྲིད་ཀྱི་ལས་འགུལ་སྤེལ་མཁན། ཧོང་ཀོང་གི་མི་དེ་དག་ལ་དམིགས་ནས་ཡིན་རེད་དེར་བརྟེན་ཚོང་ལས་ཁྱབ་ཁོངས་དང་གསར་འགོད་པས་ཁྲིམས་གཞི་དོན་ཚན་ཉི་ཤུ་རྩ་གསུམ་གསར་འཛུགས་བྱས་པ། དེས་ཧོང་ཀོང་དེ་རྒྱ་ནག་སྐམ་ས་ལྟ་བུའི་ལྟ་ཞིབ་དང་ཞིབ་བཤེར་ལམ་ལུགས་འོག་གནས་རྒྱུར་བློ་འཚབ་བྱེད་ཀྱི་ཡོད་པ་རེད། ཧོང་ཀོང་ལ་ཡོད་པའི་འཇར་མ་ནི་ཚོང་ལས་ལྷན་ཚོགས་ཀྱི་ཚོགས་གཙོ་ཡོ་ཧ་ནེས་ཧ་ཀི་ཡིས་ཨ་རིའི་མཉམ་འབྲེལ་གསར་ཁང་ལ་བརྗོད་དོན་ཁྲིམས་གཞི་གསར་པ་གསར་འཛུགས་བྱས་པ་དེས། མི་ཚོས་རྒྱ་ནག་གི་ཧོང་ཀོང་གི་གནས་བབ་ལྟ་སྟངས་ལ་འགྱུར་བ་འགྲོ་རྒྱུ་རེད་ཁེ་ལས་ཀྱིས་ཁྱོན་ཡོངས་ནས་རྒྱལ་ཁབ་ཀྱི་གསང་བའི་གཏན་འཁེལ་དེར་བརྩི་སྲུང་བྱེད་དགོས་པ་ཆགས་རྒྱུར་བརྟེན་དེས་མ་རྩ་ཧོང་ཀོང་གི་ཕྱི་ལ་གནས་སྤོ་བྱེད་ངེས་ཡིན་པའི་གསལ་སྟོན་བྱས་ཡོད་པ་རེད། རྒྱ་གར། ཇིན་དལ་ས་གཞི་རིལ་མོའི་གཙུག་ལག་སློབ་གྲྭ་ཆེན་མོའི་ཁྲིམས་ལུགས་དང་རྒྱལ་སྤྱིའི་ལས་དོན་གྱི་དགེ་རྒན་ཆེན་མོ་མེ་ཁལ་དེ་བི་སི་ཡིས་ཧོང་ཀོང་སྲིད་གཞུང་ནས་རྒྱ་ནག་སྐམ་སར་བེད་སྤྱོད་བྱེད་པའི་རྒྱལ་ཁབ་བདེ་འཇགས་ཁྲིམས་གཞི་དོན་གཅིག་དང་ལེན་བྱེད་རྒྱུ་གྲ་སྒྲིག་བྱེད་ཀྱི་ཡོད་པ་རེད་ཞེས་གསལ་སྟོན་བྱས། རོའི་ཊར་གསར་ཁང་གིས་གནས་ཚུལ་སྤེལ་བའི་ནང་གསལ་སྟོན་བྱས་དོན་དབང་འཛིན་པས་ཧོང་ཀོང་ལ་དོན་ཚན་ཉི་ཤུ་རྩ་གསུམ་ཡོད་པའི་ཁྲིམས་གཞི་གསར་པ་གསར་འཛུགས་བྱས་པའི་སྐབས་དེ་ནི་རྒྱལ་སྤྱིའི་སྤྱི་ཚོགས་ནས་རྒྱ་ནག་དབང་འཛིན་པར་རང་དབང་དང་བསམ་ཚུལ་མི་མཐུན་མཁན་ལ་དྲག་གནོན་བྱེད་ཤུགས་ཆེ་རུ་གཏོང་གི་ཡོད་པའི་སྐྱོན་བརྗོད་བྱེད་པའི་སྐབས་དེར་ཡིན་པ་དང་དེ་བཞིན་ཧོང་ཀོང་གི་རྣམ་པར་འགྱུར་བ་གཏོང་རྒྱུའི་འབད་བརྩོན་དང་དཔལ་འབྱོར་གྱི་གནས་སྟངས་བཟང་དུ་གཏོང་རྒྱུའི་འབད་བརྩོན་བྱེད་པའི་སྐབས་དེར་ཡང་ཡིན་པ་རེད། ཧོང་ཀོང་ལྟ་ཞིབ་ཟེར་བ་གཙོས་པའི་ཧོང་ཀོང་གི་མང་ཚོགས་ཀྱི་སྒྲིག་འཛུགས་བརྒྱད་ཅུ་ཡིས་མཉམ་འབྲེལ་གྱིས་མངོན་གསལ་གྱི་ཡི་གེའི་ནང་གསལ་སྟོན་བྱས་དོན་ཁྲིམས་གཞི་དོན་ཚན་ཉི་ཤུ་རྩ་གསུམ་ཟེར་བའི་དོན་ཚན་མང་པོ་ཞིག་ཁ་གསལ་མེད་པས་འབྱུང་འགྱུར་མི་ཚོས་ཞི་བའི་ལོངས་སུ་སྤྱོད་དབང་ཡོད་པའི་འགྲོ་བ་མིའི་ཐོབ་ཐང་དེ་ཡང་ནག་ཉེས་ལ་བརྩི་སྲིད་པ་ནི་དེའི་ནང་ཚོགས་པ་གསར་འཛུགས་དང་ཚོགས་འཛོམས་རང་དབང་གཏམ་བརྗོད་དང་གསར་འགྱུར་རང་དབང་བཅས་ཡིན་པ་རེད་ཞེས་འགྲེལ་བརྗོད་བྱས་ཡོད་པ་རེད།

དམ་དྲག་འོག་ཡོད་པའི་ཨུ་རུ་སུའི་རྒྱུ་དངོས་ལས་བྱུང་བའི་ཁེ་བཟང་ཁག་ཡུཀ་རེན་གྱི་དམག་དོན་ལས་དོན་ལ་རྒྱབ་སྐྱོར་བྱེད་རྒྱུར་བེད་སྤྱོད་གཏོང་ཤུགས་ཆེ་རུ་གཏོང་དགོས་པར་དགོངས་པ་བཞེས་དགོས་པ་རེད་ཅེས་གསུངས་ཡོད་པའི་སྐོར་གྱི་གནས་ཚུལ་ཞིག་ཚེ་བརྟན་ཆོས་སྒྲོན་ལགས་ནས་སྙན་སྒྲོན་ཞུ་གནང་གི་རེད། ཡུ་རོབ་མཐུན་ཚོགས་ཀྱི་ཚོགས་གཙོ་ལྕམ་བན་དར་ལི་ཡན་གྱིས་ད་ལའི་རེས་གཟའ་ལྷག་པའི་ཉིན་མོ་མཐུན་ཚོགས་ཀྱི་ཚོགས་ཆེན་ནང་གསུང་བཤད་གནང་བའི་སྐབས་སུ་ཡུ་རོབ་མཐུན་ཚོགས་ནང་ཡོད་རྒྱལ་ཁབ་ཁག་གིས་དབུ་ཁྲིད་ཚོས་ད་བར་དམ་དྲག་བཀག་འགོག་བྱས་པ་ཨུ་རུ་སུའི་དབུས་དངུལ་ཁང་གི་མཁར་དབང་དང་རྒྱུ་དངོས་ཁག་ལས་རེ་བ་མེད་པའི་སྒོ་ནས་དངུལ་འབོར་ཕོན་ཆེ་བྱུང་བ་དེ་དག་ཐོག་གྲོས་བསྡུར་བྱས་ཏེ་མཉམ་འབྲེལ་ཐོག་ནས་དངུལ་འབོར་དེ་དག་ཡུཀ་རེན་གྱི་དཔུང་དམག་ཚོའི་ཆེད་དུ་གོ་ལག་ཉོས་པ་ཡིན་ཚེ་རྒྱབ་སྐྱོར་ཡོད་པའི་མཚོན་རྟགས་ཤིག་དང་དངུལ་འབོར་དེ་དག་ལ་ཡང་འོས་ཤིང་འཚམ་པའི་བེད་སྤྱོད་ཞིག་ཡོང་གི་ཡོད་པ་མ་ཟད་ཡུཀ་རེན་གྱི་ཡུལ་དང་ཡུ་རོབ་ནང་ཡོད་རྒྱལ་ཁབ་ཚང་མའི་བདེ་འཇགས་བརྟན་ལྷིང་ལ་ཕན་ཐོགས་ཡོང་གི་ཡོད་པ་སོང་ཙང་ཡུ་རོབ་མཐུན་ཚོགས་ནས་ཚང་མའི་བདེ་འཇགས་གནས་སྟངས་ལ་འགན་ཁུར་ལྡན་པའི་ལས་འཆར་དེའི་ཐོག་གྲོས་བསྡུར་གནང་དགོས་ཀྱི་འདུག་ཞེས་གསུངས་ཡོད་པ་རེད། དེ་ཡང་ར་ཤི་ཡའི་དབུས་དངུལ་ཁང་གི་མ་རྩ་ཡོད་པའི་མཁར་དབང་ཁག་དང་རྒྱུ་དངོས་དེ་དག་ལ་དམ་དྲག་བྱེད་དགོས་དོན་དེ་ནི་སྲིད་འཛིན་པུ་ཏིན་གྱིས་ཡུཀ་རེན་ལ་དཔུང་འཛུལ་བྱས་པའི་རྗེས་སུ་ཡུ་རོབ་མཐུན་ཚོགས་དང G7 ཅེས་པ་འབྱོར་ལྡན་རྒྱལ་ཁབ་བདུན་ནས་དམ་དྲག་བྱས་ཡོད་པ་རེད། འདས་པའི་ལོ་གཉིས་ཙམ་ཞིག་གི་དུས་ཡུན་དེ་དག་ནང་ར་ཤི་ཡའི་རྒྱུ་དངོས་དེ་དག་ལ་ཁེ་བཟང་ཨ་སྒོར་ཁྲག་ཁྲིག་ཆེན་མོ་སུམ་བརྒྱ་ཉི་ཤུ་རྩ་བཞིའམ་ཨ་སྒོར Billion སུམ་བརྒྱ་ཉི་ཤུ་རྩ་བཞི་ཙམ་ཞིག་བྱུང་ཡོད་པའི་ཚོད་དཔག་བྱེད་ཀྱི་ཡོད་པ་རེད། སྤྱི་བཏང་བྱས་ན་དམ་དྲག་བཀག་འགོག་འོག་ཏུ་ཡོད་པའི་རྒྱུ་ནོར་དེའི་རིགས་སྐབས་གཅིག་རིང་ཉར་ཚགས་བྱས་པ་མ་གཏོགས་གཏན་དུ་དམ་བསྒྲགས་འོག་བཞག་སྲོལ་མེད་པའི་ཆ་ནས་སྐབས་རེ་གཞུང་བཞེས་བཙན་འཕྲོག་བྱེད་པ་ཁག་ཉར་ཚགས་བྱེད་སྟངས་དང་བགོ་འགྲེམས་བྱེད་སྟངས་ཁག་ཁྲིམས་མཐུན་ཡིན་མིན་ཐོག་དྲི་བ་མང་པོ་ཡོང་གི་ཡོད་པ་རེད། ལྕམ་ལེ་ཡན་གྱི་བཀའ་མོལ་འདི་དག་ནི་ད་ལམ་རེས་གཟའ་མིག་དམར་ཉིན་མོ་ཨ་མི་རི་ཀའི་ནོར་སྲིད་དྲུང་ཆེ་ལྕམ་ཇན་ནེད་ཡལ་ལིན་གྱིས་ཡུཀ་རེན་ལ་རྒྱབ་སྐྱོར་བྱ་རྒྱུར་དམ་བསྒྲགས་འོག་ཏུ་བཞག་པ་ར་ཤི་ཡའི་རྒྱུ་དངོས་དེ་དག་ལས་བྱུང་བའི་ཁེ་བཟང་ཁག་བེད་སྤྱོད་བྱ་སྟངས་ཐད་ཐབས་ལམ་ཞིག་འཚོལ་དགོས་ཀྱི་ཡོད་པའི་སྐོར་དང་ལྷག་བསམ་དང་འབྲེལ་བའི་ལས་འཆར་དེ་ཚོའི་ཐོག་རྒྱལ་སྤྱིའི་ནང་ལམ་ལུགས་ཡོད་པའི་ཆ་ནས་དེ་དག་ལག་བསྟར་བྱ་རྒྱུར་མཐུན་ཕྱོགས་རྒྱལ་ཁབ་ཚོས་མཉམ་རུབ་བྱ་གལ་ཆེ་བར་གྱུར་ཡོད་གསུངས་བཞག་དེ་སྔ་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོར་མཉམ་འབྲེལ་རྒྱལ་ཚོགས་ཀྱི་བདེ་འཇགས་ལྷན་ཁང་ནས་དེ་དང་འདྲ་བར་ཨི་རག་སྲིད་གཞུང་གི་རྒྱུ་དངོས་ཁག་ཅིག་དམ་དྲག་བྱས་པ་ཁག་ཁ་བསྒྱུར་བྱས་ཏེ་ཨི་རག་སྲིད་གཞུང་གིས་ཀོ་ཝེད་ལ་བཙན་འཛུལ་བྱས་པའི་སྐབས་དཀའ་སྡུག་ཕོག་པ་ཀོ་ཝེད་མི་དམངས་ཚོར་གུན་གསབ་སྤྲོད་རྒྱུར་བེད་སྤྱོད་བྱས་ཡོད་པ་གསལ་སྟོན་གནང་བཞག་ད་ཆ་ར་ཤི་ཡས་ཡུཀ་རེན་ལ་བཙན་འཛུལ་བྱས་ཏེ་ལོ་གསུམ་ལ་ཁ་གཏད་ཀྱི་ཡོད་པའི་དུས་དེར་ར་ཤི་ཡས་ཡུཀ་རེན་ལ་གནམ་ས་གཉིས་ཐོག་ནས་རྒོལ་རྡུང་གཏོར་རྒོལ་བྱས་པ་དེ་དག་བསྐྱར་གསོ་བྱ་རྒྱུར་ཨ་སྒོར་ཁྲག་ཁྲིག་ཆེན་མོ་བཞི་བརྒྱ་བཅུ་གཅིག་ཙམ་ཞིག་དགོས་ཀྱི་ཡོད་པའི་སྐོར་གསལ་སྟོན་བྱས་པ་ཁག་ད་ཆ་འགྲོ་གྲོན་དེ་ལས་འཕར་ཡོད་སྲིད་པའི་ཚོད་དཔག་ཡང་བྱེད་ཀྱི་ཡོད་པ་རེད། ཡོ་རོབ་མཐུན་ཚོགས་ནས་དེའི་གོང་ནས་ར་ཤི་ཡའི་མཁར་དབང་ཁག་ནས་བྱུང་བའི་ཁེ་བཟང་དེ་དག་བེད་སྤྱོད་ནས་ཡུཀ་རེན་ལ་རྒྱབ་སྐྱོར་བྱ་རྒྱུ་དང་བསྐྱར་གསོའི་ལས་འཆར་ཁག་གི་ནང་འགྲོ་གྲོན་གཏོང་རྒྱུར་བསམ་ཤེས་བྱེད་ཀྱི་ཡོད་པ་རེད།
ཨ་མེ་རི་ཁའི་རྒྱལ་ས་ཝཱ་ཤིང་ཏུན་ནས Voice of America འདི་ག་ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་ཡིན། ནུབ་ཕྱོགས་པའི་ཤེས་ཡོན་ཅན་ཞིག་གིས་བོད་ཀྱི་ལྷ་མོའི་སྒྱུ་རྩལ་ལ་ཉམས་ཞིབ་བྱེད་པའི་ལས་རིམ་ཞིག་གསར་འགོད་པ་རྒྱལ་མཚན་ཆོས་གྲགས་ལགས་ཀྱིས་རྩོམ་སྒྲིག་གནང་བ་དེ་གསན་གྱི་རེད། རྣམ་པ་ལྷན་རྒྱས་ཚོ་སྐུ་ཁམས་བཟང་ང་རྒྱལ་མཚན་ཆོས་གྲགས་ཡིན། ཐེངས་འདིའི་ཨ་རིའི་རླུང་འཕྲིན་ཁང་གི་ཀུན་གླེང་གི་ལེ་ཚན་ནང། འདས་པའི་ལོ་ངོ་ཉི་ཤུ་རྩ་བདུན་ཙམ་རིང་བོད་ཀྱི་ལྷ་མོའི་སྒྱུ་རྩལ་རིག་གནས་ཐོག་ལ་ཉམས་ཞིབ་གནང་མྱོང་མཁན་ཕྱི་རྒྱལ་མི་རིགས་ཡིན་པ་ལྕམ་སྐུ་ཨི་སི་བེལ། བོད་སྐད་ཀྱི་མཚན་ལ་ཨ་ཅེ་ལྷ་མོ་ལགས་དང་ལྷན་དུ་གླེང་མོལ་ཞུ་རྒྱུ་ཡིན། ཨི་སི་བེལ་ལགས། ཐོག་མར་བཀྲ་ཤིས་བདེ་ལེགས་ཞུ་བ་དང། ཁྱེད་རང་གིས་བོད་ཀྱི་ཨ་ཅེ་ལྷ་མོའི་སྒྱུ་རྩལ་ཐོག་ལ་ཡང་ཉམས་ཞིབ་ལོ་མང་པོ་གནང་ཡོད་རེད། ཉམས་ཞིབ་ལོ་ག་ཚོད་གནང་ཡོད།
ད་འགོ་བཙུགས་ནས་ད་ལྟ་བར་དུ་ལོ་ཉི་ཤུ་རྩ་དྲུག་ལྷག་ཕྱིན་ཡོད་རེད། ཡིན་ནའི་མུ་མཐུད་ནས་ག་རེ་ཟེར་ཞིབ་འཇུག་བྱས་མེད་བར་མཚམས་ཡང་བྱས་པ་ཡིན། ཨ་ནི་རྨང་གཞི་གཙོ་བོ་འདི་རེད་དགུ་བཅུ་གོ་དྲུག་ལོ་ནས་ཨ་ནི་ཉིས་སྟོང་བཞི་ལོ་བར་དུ་རེད། དེ་དུས་འབུམ་རམས་པ་དཔྱད་རྩོམ་ཚར་བ་རེད། དེ་ནས་ཉིས་སྟོང་བཅུ་བཅུ་གཅིག་ཡང་ཞིབ་འཇུག་ཏོག་ཙམ་བྱས་པ་ཡིན། དེ་ནས་བཅུ་བཞི་བཅོ་ལྔ་ལོ་ལ་ཨ་མདོ་དང་ཁམས་ཀྱི་ས་ཆ་ལ་ཕྱིན་བྱས་ཡང་ཞིབ་འཇུག་ཏོག་ཙམ་བྱས་པ་ཡིན། དེ་ནས་ཚུར་འདི་ཞོ་སྟོན་ཡོང་ཡ་ད་ལོ་འདི་ཡང་ཡང་བསྐྱར་ཏོག་ཙམ་ཞིབ་འཇུག་བྱེད་གར་ཡོང་པ་ཡིན། ཁྱེད་རང་ཐོག་མར་ཅིག་ཨ་ཅེ་ལྷ་མོའི་ཐོག་ལ་ཉམས་ཞིབ་གནང་ཡ་ལ་ཐོག་མར་སྒོ་རབ་དེ་ག་འདྲས་སེ་བྱས་པ་རེད་འབྲེལ་བ་ག་འདྲས་བྱུང་རེད་ཨ་དེ་ནང་བཞིན་ཁྱེད་རང་གིས་ཨ་ཅེ་ལྷ་མོ་ཉམས་ཞིབ་མ་གནང་གོང་ལ་བོད་སྐད་ཡི་གེ་རེད་དཱ་སྦྱོང་བརྡར་གནང་བ་སློབ་སྦྱོང་གནང་བ་རེད་པ་འདི་ཚོ་ཐོག་མར་ག་འདྲ་ཞིག་གནང་བ་རེད་ཨ་ཅེ་ལྷ་མོ་ལ་ཉམས་ཞིབ་གནང་ཡག་གི་སྒོ་རབ་དེ་ག་འདྲ་ཞིག་བྱས་པ་རེད། སྤྲོ་བ་དེ་ག་ནས་ཕེབས་པ་རེད།
ལགས་སེ། ཨ་ནི། དང་པོ་བོད་ཡིག་བོད་སྐད་དེ་ནས་ལྷ་མོ་སྦྱང་ཡ་དེ་འདི་མ་རེད། ལྡོག་ཕྱོགས་རེད། ང་དང་པོ་ཨ་ཅེ་ལྷ་མོའི་སྒྱུ་རྩལ་འདི་དགའ་པོ་བྱས་ནས་ཨ་ནི་ང་བོད་སྐད་དང་བོད་ཡིག་སྦྱང་གི་ཡིན་འདི་འདྲས་བྱུང་བ་རེད། ང་སྒྱུ་རྩལ་ལ་དགའ་པོ་ཡོད་རེད་པ། མི་རིགས་རིག་པའི་ཞིབ་འཇུག་བྱེད་དུས་ཨོ་ང། བོད་པ་ཅིག་གིས་འདི་འདྲའི་འཁྲབ་སྟོན་སྒྱུ་རྩལ་ཡོད་ན། ང་འདི་སྐོར་ལ་ཞིབ་འཇུག་བྱེད་ཀྱི་ཡིན་བསམ་བྱུང། ཡིན་ནའི་དེ་དུས་ཨ་ཅེ་ལྷ་མོ་ཟེར་ཡ་དེ་ཡོད་མེད། དེ་དུས་ང་ཤེས་མ་སོང། བྱས་ཙང་ང་དགུ་བཅུ་གསུམ་ལོ་ལ་བོད་ལ་ཕྱིན་པ་ཡིན། ཨ་ནི་དང་པོ་ཨ་མདོ་ལ་ཕྱིན་བྱས་དེ་ནས་ཁམས་ལ་ཕྱིན་མེད་ཡིན་ནའི་ཨ་མདོ་བྱས་དེ་ནས་ལྷ་ས་ཡོང་བྱས། འདི་ལ་སྒྱུ་རྩལ་ཡོད་རེད་པས་ཟློས་གར་ཡོད་རེད་པས་གཞས་ཞབས་བྲོ་ག་རེ་ཡོད་རེད། འདི་འདྲའི་གི་ཞིབ་འཇུག་གི་ཐབས་ཅིག་ཡོད་རེད་པས། ཨ་ནི་ངས་ཁྱེད་རང་ལ་ཅིག་ཞུ་གི་ཡིན། ང་གོར་མོ་ཟེར་ན་ཨ་མདོ་རེད་པ་ཨ་མདོ་ཅིག་གི་ས་ཆ་རེད། ལྷ་ས་ནས་ལྷ་ས་ལ་ཡོང་དུས་སྤྱི་སྤྱོད་རླངས་འཁོར་རེད། སྤྱི་སྤྱོད་རླངས་འཁོར་ཕལ་ཆེར་ད་ཉི་མ་གཅིག་འགོར་གྱི་འདུག་དེ་དུས་དགུ་བཅུའི་ནང་ལ་རེད་པ། ཨ་ནི་ང་སྤྱི་སྤྱོད་རླངས་འཁོར་བབས་ས་ལ་ལྷ་ས་ལ་ཡོང་དུས། ངས་རྐང་པ་རེད་པ་སྤྱི་སྤྱོད་རླངས་འཁོར་ཕྱི་ལོགས་ལ་བཞག་པ་ད་གར་ཨ་ཅེ་ལྷ་མོའི་རྣམ་ཐར་དེ་གོ་སོང། སྤྱི་སྤྱོད་རླངས་འཁོར་གྱི་ཕལ་ཆེར་གླིང་ག། ག་ས། ཕ་གིའི་གླིང་ག་ཡོད་རེད་ཨ་ནི་ཁོ་རང་ཚོ་ལྷ་མོ་སྦྱང་གི་ཡོད་རེད་བསམ་གྱི་འདུག་ཨ་ནི་ཨ། ཁྱེད་དེ་ག་རེ་རེད་ཞེས་དེ་ཨོ། དེ་དུས་རྣམ་ཐར་ང་ཤེས་མ་སོང་ཞེས་འདྲ་པོ་རེད་བ། ཧོང། ད་སྙན་པོ་འདུག་ད་ག་ནས་བྱུང་སོང། ཨ་ནི་ང་སྐད་ཆ་བྱེད་པ་ཡིན།

བྱུང་ནས་ཨ་ནི་ཞིབ་འཇུག་བྱས་པ་ཡིན། ཁྱེད་རང་གིས་ཞིབ་འཇུག་གནང་སའི་ལྷ་མོ་ཚོགས་པ་བསྡོམས་པ་ཡིན་ན་ག་ཚོད་ཅིག་ཅིག་ལ་ཡང་ད་འབྲེལ་བ་གནང་ཐུབ་བྱུང་གཙོ་བོ་ད་ག་བ་ན་འབྲེལ་བ། བོད་ལ་ཡོད་དུས་གཙོ་བོ་ད་རྨང་གཞི་གཙོ་བོ་ཞོལ་ལྷ་མོ་ཚོགས་པ་རེད་དེ་ནས་ལྷ་ས་ལ་ཡོད་པའི་ད་ཆེད་ལས། བོད་ལྗོངས་ལྷ་མོ་ཚོགས་པ་ཟེར་གི་རེད་བ། དེ་ཡང་འབྲེལ་བ་ཉུང་ཙམ་བྱུང་བ་རེད། རྒན་ལགས་མང་ཆེ་བ་རྒན་ལགས་དང་མཉམ་དུ་རེད་བ་སྐད་ཆ་བཤད་བྱས། དུས་སྟོན་ཕེབས་མཁན་དེ་ཚོར་ཡང་འབྲེལ་བ་བྱུང་སོང། ཕལ་ཆེར་ལྷ་སའི་ཁོར་ཡུག་ནང་ལོགས་ལ་ཕལ་ཆེར་ལྷ་མོ་ཚོགས་པ་བཅུ་ཙམ་དེ་ནས་སྙེ་མོ་ལ་ཕྱིན་པ་ཡིན་སྙེ་མོ་ད་རུང། སྙེ་མོ་ཐོན་པ། ལྷ་མོ་ཚོགས་པ་གཉིས་ཡོད་རེད་བ། དེ་དུས་ཡང། ཞོ་སྟོན་ལ་ཕེབས་པའི་ལྷ་མོ་ཚོགས་པ་ཆེ་ཁག་བཞི་ཡོད་རེད་ཆུང་བ་དྲུག་ཡོད་རེད་བ། དེ་ནས་ཆེ་ཁག་བཞིའི་ནང་ནས་ང་ཕྱིན་པ་ཡིན།

ཤངས་པ་ལྷ་མོ་དེ་ཚོ་མཇལ་ཁ་ཕྱིན་པ་ཡིན་ཡིན་ནས་དེ་དུས་ཡོད་མ་རེད་ད་ལྟ་བསྐྱར་གསོ་ཁོ་རང་ཚོ་སར། སླར་གསོ་གནང། རེད་སླར་གསོ་གནང་པ་རེད་ཁོ་རང་ཚོ་ཡིན་ནས་ང་ཡོད་དུས་ཡོད་མ་རེད། དེ་བྱས་ད་གཙོ་བོ་བོད་རེད་བ་ཨ་ནི་ད་རྒྱ་གར་དང་བོད་ལ་ཡོད་པའི་ལྷ་མོ་ཚོགས་པ་མང་པོ་ཡོད་རེད་བ་བོད་ཀྱི་ཟློས་གར་ཚོགས་པ་ད་འདི་ད་ཡང་རྒན་ལགས་བཀའ་དྲིན་ཆེན་པོ་རེད་རྒན་ནོར་བུ་ཚེ་རིང་ལགས་ད་ནི་ཁོ་རང་ཡང་འདིའི་འོག་ལ་ཁོ་རང་གི་དགེ་ཕྲུག་རྒན་བསོད་ནམས་ཕུན་ཚོགས་ལགས་ཡིན་ནའང་ཚེ་རིང་བློ་གྲོས་ཡིན་ན་དང་ཡང་འབྲེལ་བ་ཡག་པོ་བྱུང་སོང། ཨ་ནི་དེ་མ་ཡིན་པ་ནེ་པལ་ལ་བཞུགས་པའི་རྒན་ལགས་རྒན་ག་ས་རེད་ཀུན་བདེ་གླིང་ཐུབ་བསྟན་ལགས་ཡང་མི་རྙིང་པ་རེད་བ། ངས་ཞིབ་འཇུག་བྱེད་ས་ག་རེ་རེད་ཟེར་ན་མང་ཆེ་བ་མི་རྙིང་པ་རེད། མི་རྙིང་པ་གི་བཤད་སྲོལ་དང་ཁོ་རང་ཚོའི་ཤེས་བྱ་རེད་བ། གལ་ཆེན་པོ་རེད་ཧ་ཅང་གལ་ཆེན་པོ་རེད་མ་ཉར་བར་གྱི་ཐབས་ཤེས་འདི་འཚོལ་བ་ཡིན་ད། ངའི་བོད་སྐད་བོད་ཡིག་ཡག་པོ་ཁྱོན་ནས་ཡོད་མ་རེད་བྱས་ཙང་གང་ཐུབ་ཐུབ་བྱུང་བ་རེད། ལས་སོ་ལས་སོ། ད་ང་ང་ཚོ་འདིར་མོན་གྷོར་ལ་ཡ་ཞོ་སྟོན་རྒྱས་པ་ཐེངས་ཉི་ཤུ་རྩ་དྲུག་པ་དེ་ལས་ཁྱེད་རང་ད་རེས་ཕེབས་དགོས་ཡ་དེ། ད་ལྷ་མོའི་རིག་གཞུང་ཐོག་ལ་ཡ་འགྱུར་འགྲོ་ག་རེ་བྱུང་འདུག་དེའི་ཐོག་ལ་ཉམས་ཞིབ་གནང་ག་ཕེབས་པ་ཡིན་གསུངས་རེད་བ། ད་རེས་ཁྱེད་རང་གི་མྱོང་ཚོར་ག་རེ་བྱུང་སོང། དང་པོ་ལས་ང་ཧ་ཅང་དགའ་པོ་བྱུང། འདི་འདི་བྱེད། ལྷ་མོ་ཟེར་ཡ་འདི་ཞིབ་འཇུག་བྱེད་ས་གཅིག་པ་མ་རེད་གཅིག་པོ་མ་རེད། འདི་དགའ་པོ་བྱེད་ས་རེད། གཉིས་པ་དེ་ང་བསམ་བློ་འཁོར་སོང། ལྷ་མོའི་སྒྱུ་རྩལ་ཟེར་ཡ་དེ་དུས་རབས་ཉི་ཤུ་རྩ་གཅིག་གི་ནང་ལ་ད། ཉིས་སྟོང། ག་ས། ཉི་ཤུ་རྩ། གསུམ་ལོ་ལ། སྒྱུ་རྩལ་ཟེར་ཡ་དེ་ཡག་པོ་བསྡད་པ་རེད་པས། ཡག་པོ་བསྡད་ཡོད་རེད་པས། དོ་སྣང་བྱེད་མཁན་ཡོད་རེད་པས།

ཧ་ལས་སོ། ཨ་ནི། ངས་ཕྲུ་གུ་དེ་ཚོ་ལ་སྐད་ཆ་དྲིས་པ་ཡིན། ཁྱེད་རང། ལྷ་མོ་ལ་དངོས་གནས་དབྱིངས་ཡོད་པས་ཡང་མིན་ན་རྒན་ལགས་ཚོ་གིས་ཁྱེད་རང་དེ། བཀའ་ནང་བཞིན་གྱི་དེ་འདི་འདྲ་ཅིག་བྱེད་དགོས་འདུག་དབྱིངས་ཡོད་ས། དཔེ་དབྱིངས་ཡོད་ས། དངོས་གནས་ཕན་པོ་འདུག། ང་མ་འཁྲབ་གོང་ལ་ཧ་གོ་མ་སོང། འཁྲབ་པ་ག་ས་སྦྱོང་བརྡར་བྱེད་དུས་རུ་བ་ཨོ་ག་ལི་ག་ལི་ཧ་གོ་སོང་དགའ་པོ་བྱུང་ས་ཚོགས་པ་གཉིས་རུ་བ་དེ་ནས་དེ་མིན་པ་བྱས་ཀ་ལིམ་པོང་དང་བལ་ཡུལ་ལྷ་མོ་ཡང་ལོ་གཞོན་གཞོན་རྐྱང་རྐྱང་རུ་བ་ཡང་དེ་འདྲའི་སེམས་ཤུགས་མང་པོ་སོ་སོའི་རིག་གཞུང་ལ་དོ་སྣང་བྱེད་ཡ་དང་དགའ་པོ་བྱེད་ཡ་རུ་བ་དེ་གལ་ཆེན་པོ་རེད་དེ་ཚོར་གྱི་འདུག་ཞེ་དྲག་ཚོར་གྱི་འདུག་ད་ལྟ་ཡིན་ན་ལོ་རྒན་པ་གི་སྒྱུ་རྩལ་རེད་དང་ལོ་གཞོན་གཞོན་གྱི་སྒྱུ་རྩལ་རེད། མི་རབས་བར་མ་དེ་མཐོང་མ་སོང། བྱས་ཙང་འདུག། ག་ས་ཚོར་བ་ཁྱད་མཚར་པོ་བྱུང་སོང། ལོ་རྒན་པ་དང་གཞོན་པ་དེ་ཕལ་ཆེར་ཨ་ལྕེ་ལྷ་མོ་དེ་ལོ་རྒན་པ་དང་གཞོན་པ་བར་ལ་ཡོད་པའི་ཟམ་པ་འདྲ་པོ་ཅིག་འདུག་གང་ཡིན་ཟེར་ན། འདི་སྐོར་ལ་སྐད་ཆ་བཤད་ཡ་གོ་སྐབས་མང་པོ་ཡོད་རེད་བ། སྤོ་ལགས་རྨོ་ལགས་འདིའི་དོན་དག་ག་རེ་རེད་འདི་ཚིག་དོན་དག་ག་རེ་རེད་འཁྲབ་བྱེད་ཀྱི་དོན་དག་ག་རེ་རེད་གོ་སྐབས་མང་པོ་ཡོད་རེད་བ། འདི་ཕལ་ཆེར་མ་འོངས་པ་ལ་རེ་བ་ཆེན་པོ་ཡོད། ལགས་སོ་ཁྱེད་རང་གིས་ཨ་ལྕེ་ལྷ་མོའི་ཐོག་ལ་ཡང་ཞིབ་འཇུག་བྱས་པའི་དེབ་ཅིག་བཏོན་ཡོད་རེད་བ། དེབ་དེ་ག་དུས་བཏོན་པ་རེད་དེབ་དེའི་ནང་ལ་ཡང་བརྗོད་བྱ་གཙོ་བོ་དྲག་པ་དེ་ག་རེ་རེད། ཨ་ནི་དེབ་དེ་ཉིས་སྟོང་བཅུ་བདུན་ལོ་ལ་ཐོན་པ་རེད། དངོས་གནས་བྱས་ན་དེབ་དེའི་ནང་དོན་རུ་བ་ངའི་འབུམ་རམས་པའི་དཔྱད་རྩོམ་རེད། ནང་དོན་འདྲ་པོ་འདྲ་པོ་རེད། ཨ་ནི་བྱས་ཙང་ཉིས་སྟོང་བཞི་ལོ་གི་ནང་དོན་རུ་བ་ཉིས་སྟོང་བཞི་ལོ་བཅུ་བདུན་བར་དུ་དེ་འདྲའི་དུས་ཚོད་མང་པོ་འགོར་སོང། ནང་དོན་གཙོ་བོ་འདི་ཡང་ཁག་གསུམ་ཡོད་རེད།

ག་དུས་ནས་འབྱུང་ཁུངས་ར་བ་སྔ་ཤོས། དེབ་དང་ཡིག་ཆ་ག་གི་ནང་ལ་བྱུང་ཡོད་རེད་འདི་ལོ་རྒྱུས་ར་བ་ངག་ཐོག་གི་ལོ་རྒྱུས་དང་ཡིག་ཐོག་ལ་ཡོད་པའི་ཡིག་ཆ་འདི་ལེའུ་དང་པོ་རེད། དེ་མིན་པའི་ཡང་ཟློས་གར་ཟེར་ཡ་འདི་བོད་ཀྱི་རིག་པའི་ནང་ལ་ཟློས་གར་ཟེར་ཡ་འདི་གོ་དོན་ག་རེ་ཡོད་རེད་ལྷ་མོ་མ་ཡིན་པའི་ཟློས་གར་གཞན་དག་གཞས་ཞབས་བྲོ་གླུ། ད་ཧ་ཅང་མང་པོ་ཡོད་ར་བ་འདི་ཡང་ངོ་སྤྲོད་ཏོག་ཙམ་བྱས། དེ་ནས་རྩོམ་རིག་གི་རྒྱབ་ལྗོངས་དཔེ་ཆ་བཞག་ན་རྣམ་ཐར་ཟེར་ཡ་དེ་ད་ཨ་ཅེ་ལྷ་མོའི་སྒྱུ་རྩལ་གྱི་ག་རེ་ཟེར་དགོས་རེད་རྟེན་གནས་འདྲ་པོ་རེད་བ། དེ་ཡང་འགྲེལ་བཤད་བརྒྱབ་པ་ཡིན་རྣམ་ཐར་ཟེར་ཡ་དེ་ག་རེ་རེད་རྣམ་ཐར་ནས་འཁྲབ་གཞུང་བར་དུ་འགྱུར་ལྡོག་ག་རེ་ག་རེ་བྱེད་དགོས་ཀྱི་ཡོད་མེད་ལྷ་མོའི་དགེ་རྒན་དེ་ཚོ་བྱས། ངའི་དེབ་དང་ངའི་ཞིབ་འཇུག་ཟེར་ཡ་དེ་གཙོ་བོ་ག་རེ་རེད་ཟེར་ན་སྤྱི་ཚོགས་རྙིང་པའི་སྐབས་ཀྱི་གནས་ཚུལ་ཡིན་ད། བྱས་ཙང་ལོ་རྒྱུས་ཁོངས་ཟེར་གྱི་ཡོད་རེད། ངའི་ཆེད་ལས Anthropology མི་རིགས་རིག་པ་ཡིན་ན་ཡང་ང་ལོ་རྒྱུས་ལ་དོ་སྣང་དཔེ་ཆེན་པོ་བྱེད་ཀྱི་ཡོད། དེ་ནས་སྤྱི་ཚོགས་རྙིང་པའི་སྐབས་འཁྲབ་སྟོན་པ་དེ་ཚོ་སུ་རེད། མི་ཚང་མས་སྐྱོར་མོ་ལུང་ལྷ་མོ་སོགས་པ་ཧ་གོ་གི་རེད་བ། ཡིན་ན་སྐྱོར་མོ་ལུང་བ་དེ་ཚོ་དམིགས་བསལ་རེད། བོད་རྒྱལ་ཡོངས་ཀྱི་འདི་ན་ཡོད་མ་རེད་འདི་འདྲས་ཀྱི་ཆེད་ལས་འཁྲབ་སྟོན་པ་མང་ཆེ་བ་ལས་ཞོར་རེད་ཞིང་པ་རེད་སོ་སོའི་ས་ཞིང་ཡོད་རེད་བྱས་ཙང་གནས་སྟངས་འདྲ་མི་འདྲ་ཡོད་རེད་དེ་ནས་འཁྲབ་སྟོན་པ་དང་སྦྱིན་བདག་འཁྲབ་སྟོན་པ་དང་གཟིགས་མོ་བ་དེ་ཚོ་བར་ལ་འབྲེལ་བ་ག་རེ་ཡོད་རེད་རེད་བ། དཔལ་འབྱོར་གྱི་དོན་དག་ཡིན་ན་ལྟ་ཚུལ་གྱི་དོན་དག་ཡིན་ན་དེ་འདྲ་པོ་འདུག་དེ་ནས་གོ་སྐབས་ཆེ་ཤོས་ཞོ་སྟོན་རེད་བ། སྔོན་མའི་ཞོ་སྟོན་ག་འདྲས་ག་འདྲས་ཡོད་རེད་སྒྲིག་འཛུགས་ག་འདྲས་ཡོད་རེད། རྩེ་ཕྱག་ལས་ཁུངས་ཀྱི་ཨ་ནི་སྒྲིག་འཛུགས་ག་འདྲས་བྱེད་ཀྱི་རེད་ཡིག་ཚད་གཏང་གི་རེད། འདིའི་སྐོར་ལ་ཡང་བྲིས་པ་ཡིན། དེ་ནས་སྐུ་ཞོགས་དེ་ཚོ་ཡང་ལྔ་བཅུ་ང་དགུའི་གོང་ལ་བོད་ལ་ཡང་འཁྲབ་མྱོང་ཡོད་རེད། ཨ་ནི་ཁོ་རང་ཚོ་ཉམས་མྱོང་ག་རེ་ག་རེ་ཡོད་རེད་ང་སྐུ་ཞོགས་ལོ་རྒན་པ་དེ་ཚོ་དང་མང་པོ་བཤད་བྱས་ཨ་ནི་ཁོ་རང་ཚོའི་ངག་ཐོག་གི་ལོ་རྒྱུས་ཏོག་ཙམ་ཏོག་ཙམ་བྲིས་པ་ཡིན་འདི་ཁག་གཉིས་པ་འདི་རེད་སྤྱི་ཚོགས་ཀྱི་རྒྱབ་ལྗོངས། གསུམ་པ་དེ་འདི་རེད་སྒྱུ་རྩལ་སྒྱུ་རྩལ་རང་ལྷ་མོའི་སྒྱུ་རྩལ་ཟེར་ཡ་དེ་འཁྲབ་སྟོན་གྱི་འདི་འདྲས་བཟོ་བའི་ཐབས་ཤེས། དེའི་སྐོར་ལ་ཞིབ་འཇུག་བྱས་པ་ཡིན། ཧ་ཅང་དགའ་པོ་བྱུང། ཨ་ནི། དེའི་ཁོངས་ལ་ག་རེ་ཡོད་ཟེར་ན། འབག་འཁྲབ་ཆས། གཙོ་བོ་དེ་ག་རེ་རེད་ཟེར་ན་རྣམ་ཐར་གྱི། གཏང་སྟངས་རེད་བ། མགྲིན་ཁུག་གཙོ་བོ་རྣམ་ཐར་གྱི་ནང་ལ་ད་སྐད། དཀའ་ལས་ཁག་པོ་ཡོད་རེད། དེ་ནས་འདྲེན་ཁུངས། འདི་དཀའ་ལས་ཁག་ཤོས་རེད་ག་འདྲས་གཏང་དགོས་ཡོད་མེད་ཨ་ནི་ལྟ་ཚུལ་འདྲ་མི་འདྲ་ཡོད་རེད། འཁྲབ་སྟོན་པ་ཚང་མ། གཅིག་པ་གཏང་གི་མ་རེད་བ། དེ་བྱས། དེ་ནས་འཁྲབ་འཁྱེར། དེ་ནས་མྱོང་ཚོར་འདྲ་པོ་ཅིག་གིས། སྐྱིད་པོ་གཏང་ཡ་དང་ད་གད་མོ་ཤོར་ཡ་དང་མིག་ཆུ་འཆོར་ཡ་གཉིས་ཡོད་རེད་བ་ཨ་ཅེ་ལྷ་མོའི་ནང་ལ། ཨ་འདི་འདི་ཐབས་ཤེས་ག་འདྲས་བཟོས་ཡོད་རེད་རྒན་ལགས་ནས་ཨ་ནི་འཁྲབ་སྟོན་པ་གཞོན་པ་དེ་ཚོ་ལ་རྒྱུད་ག་འདྲས་ག་འདྲས་བྱུང་ཡོད་མེད་དེ་འདྲས་བྱས་པ་ཡིན་དེ་མདོར་བསྡུས་བྱས་ན་འདི་རེད། ལགས་སེ། ད་སྤྱིར་བཏང་འཛམ་བུ་གླིང་གི་ནང་ལ་ཡ་ཨོ་པ་ར་ཟེར་ཟེར་ནས་ཟློས་གར་གི་སྒྱུ་རྩལ་ཡོད་བསྡད་བ་མང་པོ་ཡོད་རེད་བ། རྒྱ་ནག་གི་ཟློས་གར་སྒྱུ་རྩལ་ཡོད་རེད་ནུབ་ཕྱོགས་པའི་ཟློས་གར་གི་སྒྱུ་རྩལ་ཡོད་རེད། ད་ཨ་ཅེ་ལྷ་མོ་དེ་བོད་ཀྱི་ལྷ་མོའི་སྒྱུ་རྩལ་དེ་བོད་ཀྱི་ཟློས་གར་གྱི་སྒྱུ་རྩལ་ཞིག་རེད་བ། ད་ཕྱིའི་རྒྱལ་ཁབ་ཀྱི་ད་ཟློས་གར་གྱི་སྒྱུ་རྩལ་དང་ཡང་ཨ་ཅེ་ལྷ་མོའི་བར་ལ་ཡང་དམིགས་བསལ་གྱི་མི་འདྲ་བའི་ཁྱད་ཆོས་ག་རེ་འདུག།
ཨ་ཅེ་ལྷ་མོའི་སྲོལ་རྒྱུན་དེ་གི་ནང་ལ་སྒྱུ་རྩལ་མང་པོ་ཡོད་རེད། སྐད། ཐོག་ལ་ཡོད་པའི་སྒྱུ་རྩལ། ལུས། ཞབས་བྲོ་དང་འཁྲབ་འཁྱེར། ཐོག་ལ་ཡོད་པའི་སྒྱུ་རྩལ། དེ་ནས་འཁྲབ་ཆས་དངོས་པོ། Material Culture། དངོས་པོའི་རིག་གནས། ཡོད་དེ། ཡང། བཤད་ཡག་ཧ་ཅང་མང་པོ་འདུག། འཁྲབ་ཆས་འདི་ག་འདྲ་ཡོད་རེད། འདི་གི་མཚོན་རྟགས་ག་རེ་རེད། སྤྱི་ཚོགས་རྙིང་པའི་སྐབས་ལ་འདི་གི་དོན་དག་ག་རེ་རེད་སུས་གྱོན་གྱི་རེད། དེ་འདྲ་ཧ་ཅང་མང་པོ་ལབ་ཡག་ཡོད་རེད། བྱས་ཙང་ངས་བསམ་ལ། སྒྱུ་རྩལ་གཞན་དག་དང་བསྡུར་ན། བོད་པའི་ལྷ་མོའི་སྒྱུ་རྩལ་ཟེར་ཡ་འདི་ཧ་ཅང་ཕན་པོ་ཡོད་རེད། ཚང་མ་ཡོད་རེད། ད་བོད་ནང་ལོགས་ལ་ཡ་གཞས་ཞབས་བྲོ་ཧ་ཅང་མང་པོ་ཡོད་རེད་བ། ཡུལ་རེ་རེ་ལ་སོ་སོའི་སྲོལ་རྒྱུན་ཡོད་རེད། ཡིན་ནའི་བོད་པའི་ལྷ་མོའི་སྒྱུ་རྩལ་ཟེར་ཡ་འདི་ག་རེ་ཟེར་ན་ཕལ་ཆེར། ཆ་ཚང་པོ། ཆ། ཆ་ཚང་ཤོས་དེ་འདྲ་ཚང་པོ་ཆེ་ཤོས་དེ་འདྲ། མཐོང་གི་ཡོད། འདི་འདྲ་པོ་འདུག། ད་ཁྱེད་རང་གིས་གཟིགས་པ་ཡིན་ན་ཉམས་ཞིབ་གནང་བའི་བརྒྱུད་རིམ་ནང་ལ་ཡང་ཨ་ཅེ་ལྷ་མོའི་འཁྲབ་གཞུང་གི་སྒྱུ་རྩལ་གྱི་ནང་དོན་གཙོ་བོ་དེ་ནི་ག་འདྲ་རེད་གཟིགས་སོང། ལགས་སེ། ང་ལ་གཅིག་ཞུ་ཡ་ཡིན་ང་ཕྱི་རྒྱལ་མི་རེད་བ། བོད་སྐད་ང་ཞིབ་འཇུག་བྱེད་དུས་དགུ་བཅུ་དང་ཉིས་སྟོང་ལོ་ནང་ལ་ངའི་བོད་སྐད་དང་བོད་ཡིག་ཡག་པོ་ཡོད་མ་རེད་བྱས་ཙང་རྒན་ལགས་དེ་ཚོ་ང་ལ་ཞུས་པའི་ནང་དོན་རེད་བ་གསུངས་པའི་ནང་དོན་རེད་བ་ཕལ་ཆེར་ང་བརྒྱ་ཆ་སུམ་ཅུ་མ་གཏོགས། མགོ་ཚོས་མ་སོང། བྱས་ཙང། ལྷག་མ་ཧ་ཅང་མང་པོ་ཡོད་རེད་འདི་ངའི་སེམས་སྐྱོ་བ་སྐྱོ་ཡག་རེད་དངོས་གནས་རེད། བོད་པའི་ཟེར་ན་ལྷ་མོའི་སྒྱུ་རྩལ་གྱི་ཕན་ནུས་དང་ག་རེ་ཟེར་གྱི་རེད། ཕན་ཐོག་ཟེར་ཡག་འདི་གཙོ་བོ་ག་རེ་ཟེར་ན། ནང་དོན་རེད། ཆོས་ལུགས་ཀྱི་འདྲ་པོ་གཅིག་གི་སློབ་གསོ་རེད་འདི་འདྲ་པོ་འདུག།

གང་འདྲའི་བཟོ་དགོས་ཀྱི་ཡོད་ན་འདི་སྐོར་ལ་ཞིབ་འཇུག་ཏོག་ཙམ་བྱས་པ་ཡིན་བྱས་ཙང། འཁྲབ་སྟོན་པ་དེ་ཚོ་སྦྱངས་པའི་ཐབས་ཤེས་རེད་བ་རྒན་ལགས་དང་མཉམ་དུ་དང་ཚོགས་པའི་ནང་ལ་གང་འདྲའི་སློབ་སྦྱོང་དང་ཉམས་མྱོང་གསག་གི་ཡོད་མེད་འདི་སྐོར་ལ་ཞིབ་འཇུག་ཏོག་ཙམ་བྱས་པ་ཡིན་འདི་སྒྱུ་རྩལ་རང་རེད་བ།

ད་དང་རྦད་དེ་ལོགས་ཀ་རེད། སྒྱུ་རྩལ་འདི་ཧ་ཅང་གལ་ཆེན་པོ་ཡོད་རེད། ཕན་པོ་ཞེ་པོ་ཡོད་རེད། རེད་བ། ཚང་མ་སྤྱི་ཚོགས་རྙིང་པའི་ཚང་མ་མཐོང་ཡ་འདུག། མི་དང་མི་བར་ག་རེ་ཟ་དབང་ཆ་གི་ཁྱད་པར་མཐོང་ཡ་འདུག་གུས་ཞབས་ག་རེ་བྱེད་དགོས་ཀྱི་ཡོད་ན་སྐད་ཆ་ག་འདྲེས་སྙན་པོ་ག་འདྲེས་བྱེད་དགོས་ཀྱི་ཡོད་ན་ཨ་ནི་རྣམ་འགྱུར་ག་འདྲེས་འདུག་གུ་ཡ་བུ་དང་བུ་མོ་འབྲེལ་བ་ག་འདྲེས་འདུག་ཨ་ནི་གད་མོ་ཤོར་ཡ་མིག་ཆུ་ཤོར་ཡ་ཚང་མ་མཐོང་གི་ཡོད་རེད། ཨ་ནི། ཕལ་ཆེར་ང་ཞིབ་འཇུག་འདི་བྱེད་དུས། རྩ་ཆེ་ཤོས་རེད་བ། ངའི་ནོར་བུ་ནང་བཞིན་འདི་རེད། ག་རེ་རེད་ཟེར་ན། ལྷ་མོ་བ་རེད། འཁྲབ་སྟོན་པ་རེད། མི་ཧ་ཅང་ཡག་པོ། སེམས་བཟང་པོ། སེམས་ཤུགས་དེ་འདྲའི་ཤུགས་ཆེན་པོ་གནང་གི་ཡོད་རེད། སོ་སོའི་རིག་གཞུང་ལ་མ་ཡལ་བར་གྱི་ཐབས་ཤེས་དང། ག་རེ་ཟེར་དགོས་རེད། ཡ། སེམས་ཤུགས་དེ་ཧ་ཅང་མང་པོ་ཡོད་རེད། དངོས་གནས་བྱས་ན་ང་ག་རེ་ཟ་ཁྲིམས་དེ་ཧ་ཅང་ཡག་པོ་བྱུང་སོང་གང་ཡིན་ཟེར་ན་ཞིབ་འཇུག་བྱེད་དུས་རེད་བ་མི་ཧ་ཅང་ཡག་པོ་དང་འབྲེལ་བ་བྱུང་སོང། ད་ཁྱེད་རང་གིས་ད་ལྟ་བར་དུ་ད་ཉམས་ཞིབ་ལོ་མང་པོ་ཞིག་གནང་གྲུབ་རེད་བ། ད་ད་ལྟ་མུ་མཐུད་ནས་ཨ་ནི། ཉམས་ཞིབ་ག་འདྲ་ག་འདྲ་གནང་གི་ཡོད། ད་དངོས་གནས་བྱས་ན་དེ་འདྲའི་གསལ་པོ་མེད། ང་ད་ལོ། ཡང་བསྐྱར་ཞོ་སྟོན་ལ་ཡོང་བྱས། ལྷ་མོའི་སྒྱུ་རྩལ་ལ་འགྱུར་ལྡོག་བྱུང་ཡོད་མེད་དེ་ལྟ་ག་ཡོང་པ་ཡིན། ནི་དུས་མ་འོངས་པ་ལ་ལྷ་མོའི་སྐོར་ལ།

ཨ་ནི་མ་འོངས་པ་ལ་ཁྱེད་རང་གི་ཞིབ་འཇུག་གི་ལས་དོན་དེ་གའི་ཐོག་མུ་མཐུད་ནས་ཡག་ཐོག་ཡག་བརྩེགས་ཡོང་པའི་སྨོན་འདུན་ཞུ་ཡ་ཡིན། ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གིས་རྒྱལ་སྤྱིའི་གནས་ཚུལ་སྣ་མང་གི་ཐད་བསམ་ཚུལ་འདྲ་མིན་གྱི་གནས་ཚུལ་སྙན་སྒྲོན་ཞུ་གི་ཡོད་པ་ལྟར། ད་ལྟ་ཨ་མི་རི་ཀའི་གཞུང་གི་སྲིད་ཇུས་མཚོན་བྱེད་ཆེད་བརྗོད་ཞིག་གསན་རོགས་གནང། ཨ་མི་རི་ཀས་ཨི་རན་སྲིད་གཞུང་གིས་དྲ་ལམ་ཐོག་ཐག་རིང་དུ་ཡོད་པའི་རིག་མཛོད་འཕྲུལ་འཁོར་ལ་བརྟན་ཆའི་ངང་བེད་སྤྱོད་བྱ་རྒྱུའི་སྲི་ཞུ་བཀག་སྡོམ་བྱ་རྒྱུའི་ཐག་གཅོད་དེར་ངོས་ལེན་མེད་པར་ཤུགས་དྲག་ཆེན་པོས་གསལ་བརྗོད་གནང་འདུག་ཨི་རན་གྱི་གློག་ལམ་དྲ་སྦྲེལ་གྱི་གོང་ན་མེད་པའི་ལྷན་ཁང་གིས་ཁྲིམས་མཐུན་གྱི་ཆོག་མཆན་ལག་འཛིན་མེད་པར་དྲ་ལམ་ཐོག་ཐག་རིང་དུ་ཡོད་པའི་རིག་མཛོད་འཕྲུལ་འཁོར་བེད་སྤྱོད་བྱ་རྒྱུའི་འཕྲུལ་ཆས་བེད་སྤྱོད་བྱས་པ་དེ་ཁྲིམས་འགལ་ནག་ཅན་ཞིག་ལ་ངོས་འཛིན་གནང་ཡོད་པ་དང་ཐག་གཅོད་དེ་ནི་ཨི་རན་གྱི་བླ་ན་མེད་པའི་འགོ་ཁྲིད་ཨ་ལི་ཁེ་མེ་ནི་ཡིས་བཀའ་འཁྲོལ་གནང་ཡོད་པ་བརྗོད་ཀྱི་ཡོད། པ་རེད། དྲ་ལམ་ཐོག་ཐག་རིང་དུ་ཡོད་པའི་རིག་མཛོད་འཕྲུལ་འཁོར་ལ་བརྟན་ཆའི་ངང་བེད་སྤྱོད་བྱ་རྒྱུའི་སྲི་ཞུ་དབྱིན་ཚིག་བསྡུས་མིང་དུ VPN ཚོང་འབྲེལ་བྱ་རྒྱུ་དེ་སྔ་ལོ་ཨི་རན་ནང་ཁྲིམས་འགལ་ནག་ཅན་ཞིག་ལ་ཐག་གཅོད་བྱས་ཡོད་པ་དང་ད་ཆ་འཕྲུལ་ཆས་དེ་རྒྱུན་གཏན་ཞིག་ལ་བེད་སྤྱོད་བྱ་རྒྱུ་བཀག་སྡོམ་བྱས་ཡོད་པ་རེད། དྲ་ལམ་གནས་ཚུལ་ཐོག་དམ་དྲག་ཆེན་པོ་བྱས་ཡོད་པའི་ཨི་རན་ལྟ་བུའི་རྒྱལ་ཁབ་ནང་དྲ་ལམ་བེད་སྤྱོད་བྱ་མི་ཚོས་དྲ་ལམ་གྱི་ཁ་བྱང་འདྲ་བརྫུས་བཟོས་པའམ་དྲ་ལམ་འབྲེལ་མཐུད་ཀྱི་གྲངས་ཐོ་ལ་འགྱུར་བ་བཏང་སྟེ་མིང་གསལ་ཁ་མེད་པའི་ཐོག་ཞིབ་བཤེར་དམ་དྲག་བྱེད་པའི་དྲ་ལམ་ཁག་ལ་ལྟ་ཀློག་དང་བེད་སྤྱོད་བྱེད་བཅུག་གི་ཡོད་པ་དེ། ཤིན་ཏུ་གལ་ཆེའི་གནས་ཚུལ་དང་བསམ་བློར་འགག་རྩའི་སྲོག་རྩ་ཡིན་པ་རེད། ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་གི་མགྲིན་ཚབ་པ་མེ་ཐུ་མི་ལར་ཡིས་ཨི་རན་ནང་དྲ་ལམ་ཐོག་ཐག་རིང་དུ་ཡོད་པའི་རིག་མཛོད་འཕྲུལ་འཁོར་ལ་བརྟེན་ཆའི་ངང་བེད་སྤྱོད་བྱ་རྒྱུའི་སྲི་ཞུ་བཀག་འགོག་བྱས་པ་དེ་ནི་ཨི་རན་སྲིད་གཞུང་གིས་རང་གི་མི་མང་ཚོར་ཞེད་སྣང་བྱེད་པ་དང་གནས་ཚུལ་ལྟ་ཀློག་བྱ་རྒྱུར་བཀག་སྡོམ་མེད་པ་དང་དྲ་ལམ་འབྲེལ་མཐུད་ལ་བཀག་སྡོམ་མེད་པ་ཡིན་ན་ཁོང་ཚོར་འཇོན་ནུས་གང་ཞིག་ཡོད་པའི་དྲན་སྐུལ་རྗེས་ཤོས་དེ་ཡིན་པ་གསུངས་འདུག།
ཨི་རན་གྱི་སྲིད་གཞུང་གིས་འདས་པའི་དུས་སུ་དྲ་ལམ་ལ་དཀའ་རྙོག་དང་འགོག་རྐྱེན་དམ་དྲག་བྱས་པ་དེ་ཡིས་ཨ་སྒོར་ཐེར་འབུམ་མང་པོའི་དཔལ་འབྱོར་གྱི་གྱོང་གུད་བྱུང་ཡོད་པ་དང། དེ་ཡིས་ཚོང་ལས་ཁང་ལ་དཀའ་ངལ་བཟོས་པ་མ་ཟད་མི་ཚོས་ཁོ་རང་ཚོའི་མི་ཚེའི་སྐོར་ཐག་གཅོད་བྱ་རྒྱུ་དང་ཁོ་རང་ཚོའི་མ་འོངས་སྐོར་ཐག་གཅོད་བྱ་རྒྱུར་མཁོ་བའི་གནས་ཚུལ་བཀག་འགོག་བྱས་ཡོད་རེད་ཅེས་ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་གི་མགྲིན་ཚབ་པ་མེ་ཐུ་མི་ལར་ཡིས་གསུང་གི་ཡོད་པ་རེད། ཨི་རན་ནང་དྲ་ལམ་གྱི་རང་དབང་ཆེད་རྒྱབ་སྐྱོར་བྱ་རྒྱུ་དེ་ཡུལ་ནང་འགྲོ་བ་མིའི་ཐོབ་ཐང་ཁག་ལ་རྒྱབ་སྐྱོར་བྱ་རྒྱུའི་ཨ་མི་རི་ཀའི་འབད་བརྩོན་ཁག་གི་ཀ་བ་ལྟེ་བ་དེ་མུ་མཐུད་གནས་རྒྱུ་ཡིན་པ་མགྲིན་ཚབ་པ་མེ་ཐུ་མི་ལར་ཡིས་གསུངས་འདུག།

དེ་རིང་བར་འཕྲུལ་ཆས་དེ་ཚོ་མུ་མཐུད་བེད་སྤྱོད་བྱེད་མཁན་ཨི་རན་གྱི་མི་ས་ཡ་མང་པོ་ཡོད་པ་རེད། དྲ་ལམ་གྱི་རང་དབང་སྲུང་སྐྱོབ་གནང་རྒྱུ་དང་ཨི་རན་གྱི་མི་སེར་ཚོ་དྲ་ལམ་ལྟ་ཀློག་ཡོང་རྒྱུ་ངེས་གཏན་བཟོ་རྒྱུ་དེ་རྒྱལ་ཁབ་དེ་དང་ང་ཚོའི་འབྲེལ་མཐུད་ཀྱི་ཀ་བ་ལྟེ་བ་མུ་མཐུད་གནས་རྒྱུ་ཡིན་པའི་སྐོར་ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་གི་མགྲིན་ཚབ་པ་མེ་ཐུ་མི་ལར་གྱིས་གསུང་གི་ཡོད་པ་རེད། ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་བྷིལིང་ཀིན་གྱིས་གསུངས་པ་ལྟར་ཨི་རན་གྱི་མི་མང་རྣམས་ཁེར་རྐྱང་ལོགས་སུ་དང་ནག་ཁུང་ནང་འཇོག་རྒྱུ་མིན་པ་ངེས་གཏན་བཟོ་རྒྱུར་ང་ཚོས་རོགས་པ་བྱེད་རྒྱུ་ཡིན། གོང་ཞུས་ཨ་མི་རི་ཀའི་གཞུང་གི་དགོངས་ཚུལ་ལེན་པའི་ཆེད་བརྗོད་དེ་ཕབ་སྒྱུར་དང་སྙན་སྒྲོན་ཞུས་མཁན་ནམ་མཁའ་བསྟན་འཛིན་ཡིན། གསན་མ་ཐག་པའི་ཆེད་བརྗོད་འདིའི་སྐོར་ཁྱེད་ལ་དགོངས་ཚུལ་དང་བཅར་འདྲི་གནང་འདོད་ཡོད་ན་ང་ཚོའི་ཁ་བྱང་ནི Voice of America Tibetan Service གསུམ་གསུམ་ཀླད་ཀོར Independence Avenue Southwest། Washington DC གཉིས་ཀླད་ཀོར་གཉིས་གསུམ་བདུན། USA ཡིན། དེ་དོན་ང་ཚོའི་གོང་གི་ཁ་བྱང་ཐོག་འབྲེལ་བ་གནང་རྒྱུ་ཡོད། ཡང་ང་ཚོའི་གློག་འཕྲིན་གྱི་ཁ་བྱང་ནི། Tibetan Service at voa news dot com། དེ་དོན་རྣམ་པ་ཚོས་དགོངས་འཇགས་གནང་རོགས་གནང། ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས Voice of America ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་ཡིན་གཤམ་ལ་དེ་རིང་གི་འཛམ་གླིང་གི་གསར་འགྱུར་སྙིང་བསྡུས་ཤིག་སྙན་སྒྲོན་ཞུ་གི་ཡིན། གྷ་ཛའི་འཕྲོད་བསྟེན་ལས་ཁུངས་ཀྱིས་བརྗོད་པར་གཞིགས་ན། པཱ་ལེ་སི་ཐན་ཡན་ཧ་ཅང་གི་མང་པོ་གྷ་ཛའི་ནང་མི་ཆོས་རིང་ལུགས་ཀྱི་སྐྱོབ་གསོའི་རོགས་རམ་སྒུག་ནས་བསྡད་པའི་སྐབས་ཨི་སི་རལ་གྱིས་རྒོལ་རྡུང་བཏང་ནས། པཱ་ལེ་སི་ཐན་མི་བདུན་ཅུ་ཙམ་ལ་སྲོག་སྐྱོན་དང་གཞན་ཉིས་བརྒྱ་བརྒྱད་ཅུ་ཙམ་ལ་རྨས་སྐྱོན་ཕོག་ཡོད་འདུག་ཧ་མ་སི་སྟངས་འཛིན་འོག་ཡོད་པའི་གྷ་ཛའི་འཕྲོད་བསྟེན་ལས་ཁུངས་ཀྱིས། སྤྱི་ཟླ་བཅུ་པའི་ཚེས་བདུན་གྱི་ཉིན་ནས་བཟུང་ཨི་སི་རལ་གྱི་རྒོལ་རྡུང་གི་ནང་པཱ་ལེ་སི་ཐན་མི་སུམ་ཁྲི་བརྒྱ་མེད་སུམ་ཅུ་སོ་ལྔ་ཙམ་ལ་སྲོག་སྐྱོན་དང་གཞན་སྟོང་ཕྲག་མང་པོར་རྨས་སྐྱོན་ཕོག་ཡོད་རེད་ཅེས་བརྗོད་ཡོད་འདུག་བོད་ཀྱི་གསར་འགྱུར་བརྒྱུད་ལམ་ཁག་གི་ནང་གནས་ཚུལ་སྤེལ་བ་ཞིག་ན། རྒྱ་ནག་གཞུང་གིས་ཉེ་བའི་ནང་ཁམས་སྡེ་དགེ་རྫོང། འབྲི་ཆུའི་འབབ་རྒྱུད་དུ་ཆུ་མཛོད་གློག་ཁང་འཛུགས་རྒྱུའི་ཆེད་དུ་དགོན་པ་ཁག་ཅིག་སྒོ་བརྒྱབ་བཅུག་པ་དང་ས་གནས་བོད་མི་བཙན་དབང་གི་ཐོག་གནས་སྤོ་གཏོང་གི་ཡོད་པའི་བྱ་སྤྱོད་འཕྲལ་དུ་མཚམས་འཇོག་དགོས་རྒྱུའི་ལས་འགུལ་བཙན་བྱོལ་གྱི་སྤྱི་ཚོགས་ཁག་གི་ནང་སྤེལ་བཞིན་ཡོད་འདུག་ཨ་མི་རི་ཀའི་སྤྱི་དམངས་ཀྱི་གནས་ཚུལ་ལ་ཕྱི་རྒྱལ་གྱི་དགྲ་བོས་གནོད་སྐྱོན་གཏོང་བར་སྲུང་སྐྱོབ་ཀྱི་ཆེད་སྲིད་འཛིན་ཇོ་པཱ་ཏན་མཆོག་གིས་རེས་གཟའ་ལྷག་པ་ཉིན་སྲིད་འཛིན་གྱི་དམིགས་བསལ་གྱི་བཀའ་རྒྱ་ཞིག་ལ་མཚན་རྟགས་བཀོད་གནང་ཡོད་འདུག་རྒྱ་ནག་གིས་རིང་མིན་ཧོང་ཀོང་གི་ནང་ལག་བསྟར་བྱ་རྒྱུའི་ཁྲིམས་གཞིར། དབྱིན་ཇིའི་ཕྱི་སྲིད་བློན་ཆེན་ཌེ་བིད་ཁེ་མེ་རོན་དང་ཕྱི་རྒྱལ་གྱི་དབུ་ཁྲིད་གཞན་ཚོས་ཁྲིམས་གཞི་དེ་ནི་ཧོང་ཀོང་གི་མི་མང་རྣམས་ཀྱི་ངོས་ནས་བརྗོད་ན། གསར་འགྱུར་ཤིན་ཏུ་ནས་སྡུག་པོ་ཞིག་རེད་ཅེས་གསུངས་པར་རྒྱ་ནག་གཞུང་གིས་སྐྱོན་བརྗོད་བྱས་ནས། ཁྲིམས་གཞི་དོན་ཚན་ཉི་ཤུ་རྩ་གསུམ་ཞེས་པ་དེ་ནི། ཁྲིམས་འགལ་ཉེས་ཅན་པ་དང་རྒྱལ་ཁབ་ཀྱི་གསང་བའི་གནས་ཚུལ་རྐུ་འཁྱེར་བྱེད་མཁན་ཁག་ལ་ཉེས་ཆད་གཏོང་རྒྱུའི་དོན་དུ་དམིགས་པ་ཞིག་རེད་ཅེས་བརྗོད་ཡོད་འདུག་འདི་དང་ཆབས་ཅིག་དེ་རིང་གི་ང་ཚོའི་ལས་རིམ་མཇུག་ཞུ་བ་ཡིན། གོང་གསན་ཟིན་པའི་ང་ཚོའི་ལས་རིམ་གོ་སྒྲིག་གནང་མཁན་ནམ་མཁའ་བསྟན་འཛིན་ལགས་དང་གསར་འགྱུར་སྙན་སྒྲོན་དང་ངོ་སྤྲོད་ཞུ་མཁན་གྱི་ལ་སེར་ཡིན་གསན་མཁན་རྣམ་པ་ཚོ་ང་ཚོའི་སྔ་དགོང་གི་ལས་རིམ་ཁག་དུས་ཐོག་གསན་རོགས་གནང་ཐུགས་རྗེ་ཆེ།